བོད་དོན་ལས་འགུལ་བསྟི་གནས་ཁང་གི་འགན་འཛིན་བཀྲས་མཐོང་ལྷག་སྒྲོན་ལགས་སུ་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་གི་བྱ་དགའ་བསྩལ་གནང་འདུག་ཅིང་ཁོང་གིས་འདི་ནི་བོད་ཕྱི་ནང་གཉིས་ཀྱི་བོད་མི་ཚོར་རྒྱབ་སྐྱོར་གྱི་མཚོན་དོན་ཞིག་ཡིན་པ་འགྲེལ་བརྗོད་གནང་ཡོད་ལུགས་ཀྱི་གནས་ཚུལ་ཞིག་དང། གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་རྒྱ་ནག་གཞུང་གིས་བོད་ནང་བོད་སྐྱོར་ལས་བྱེད་པ་དང་ལས་བྱེད་ལས་བཟོ་བ་ཚོར་བོད་ཡིག་སློབ་ཁྲིད་ཀྱི་འཛིན་གྲྭ་འགོ་བཙུགས་པའི་གནས་ཚུལ་ཐོན་པ་འདི་ནི། རྒྱ་རིགས་ཚོར། བོད་ཡིག་སློབ་སྟེ་རྒྱ་སྐད་མ་ཤེས་པའི་བོད་ཀྱི་ཞིང་འབྲོག་མང་ཚོགས་ཀྱི་བསམ་བློའི་ནང་རྒྱ་ནག་གི་སྲིད་ཇུས་ཀྱི་སློབ་གསོ་གཏིང་ཟབ་ཏུ་གཏོང་ཐུབ་པའི་དམིགས་ཡུལ་ཞིག་དང་གཞི་རིམ་བོད་མི་མང་མང་ཚོགས་ཀྱི་ཐད་ཀར་སྟངས་འཛིན་བྱེད་རྒྱུའི་དམིགས་པའི་སྲིད་ཇུས་ཤིག་ཏུ་གཟིགས་ཀྱི་ཡོད་ལུགས་བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་དང་བོད་གནས་ཉམས་ཞིབ་པའི་གཟིགས་ཚུལ་བཀའ་འདྲི་ཞུས་པ་ཞིག་གསན་རྒྱུ། ལྷོ་ཨེ་ཤི་ཡའི་ལེ་ཚན་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འཛམ་གླིང་ནང་སྤྱི་མོས་ཀྱི་དབུ་ཁྲིད་ངོས་འཛིན་ཞུ་རྒྱུ་སོགས ྋགོང་ས་མཆོག་གི་མཚན་གནས་རྗེས་དྲན་དང་འབྲེལ་བའི་དོན་གནད་ཁག་གསུམ་གྱི་ཐོག་ཨེ་ཤི་ཡའི་ནང་པའི་ཞི་བདེ་ལྷན་ཚོགས་ཀྱི་ཚོགས་ཆེན་ཐོག་མོས་མཐུན་རྒྱབ་སྐྱོར་ཐོབ་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྡུས་ཞུས་པ་ཞིག་དང། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་གནས་མཆོག་རྡོ་རྗེ་གདན་དུ་བཞུགས་མཁན་ཨཅཱརྱ་ངག་དབང་བསྟན་འཛིན་ལགས་སུ་བི་ཧར་གྱི་ཉམ་ཐག་གྲོང་གསེབ་ཁག་ཅིག་གི་ནང་སློབ་གྲྭའི་འཛིན་ཆས་དང་ད་ག་ནང་བཞིན་མལ་ཆས་སོགས་བགོས་འགྲེམས་ཀྱི་མཐུན་འགྱུར་རོགས་རམ་གནང་བའི་སྐོར་བཀའ་འདྲི་ཞུས་པ་ཞིག་དང། མཇུག་ཏུ་འོད་ཟེར་གྱི་གླེང་སྟེགས་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་བཙུགས་པའི་གོང

གནས་མཆོག་རྡོ་རྗེ་གདན་དུ་རྟེན་གཞི་བྱས་པའི་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་འཛིན་སྐྱོང་འགན་འཛིན་བསྟན་འཛིན་དཀོན་མཆོག་ལགས་ཀྱིས་མགོན་པོ་གང་ཉིད་མཆོག་གིས་ད་རེས་གནས་མཆོག་རྡོ་རྗེ་གདན་གྱི་རྒྱལ་བའི་ཕོ་བྲང་དགའ་ལྡན་འཕེལ་རྒྱས་གླིང་དུ་མཇལ་མང་ཆེ་བ་ཐེངས་བཅུ་གཉིས་བསྩལ་བའི་ནང་ཁྱོན་དད་ལྡན་པ་དྲུག་སྟོང་ལྷག་ཡོད་པ་འགྲེལ་བརྗོད་གནང་ཞིང་སྤྱི་ཡོངས་ནས་གནས་མཆོག་རྡོ་རྗེ་གདན་དུ་གོང་ས་མཆོག་གི་མཛད་འཕྲིན་ཁག་ཧ་ཅང་གི་ཡག་པོ་བྱུང་ཡོད་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་བརྒྱུད་ངོ་སྤྲོད་གནང་བྱུང།
ཨ་ཧུ་རུ་ལི་ཆེ།

འདས་པའི་ཟླ་བ་གཅིག་ལྷག་རིང་མགོན་པོ་གང་ཉིད་མཆོག་གིས་བདག་ཅག་གི་སྟོན་པ་མངོན་པར་རྫོགས་པར་སངས་རྒྱས་པའི་གནས་མཆོག་རྡོ་རྗེ་གདན་དུ་མཛད་འཕྲིན་གྱི་ཐོག་མར་ཁུལ་དེར་ཆགས་པའི་བྱང་ཆུབ་མཆོད་རྟེན་རིན་པོ་ཆེར་གནས་གཟིགས་མཛད་ཡོད་པ་དང་དེ་ནས་ལོ་རྒྱུས་རང་བཞིན་ལྡན་པའི་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་དབུ་འབྱེད་མཛད་པ་མགོན་པོ་ཀླུ་སྒྲུབ་མཆོག་གིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་དང་རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་བཀའ་དྲིན་བསྩལ་བ། བོད་མིའི་ཚོགས་སྡེ་ཁག་ནས་བརྟན་བཞུགས་བསྟར་འབུལ་ཞུས་པ། དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་མཛད་སྒོ་སྟེང་ཆིབས་བསྒྱུར་བསྐྱངས་ཡོད་པ། དེ་བཞིན་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་སྐབས་སུམ་ཅུ་སོ་ལྔ་པའི་ཚོགས་མགོན་དུ་ཆིབས་བསྒྱུར་བཀའ་དྲིན་བསྐྱངས་པ་སོགས་རླབས་ཆེན་གྱི་མཛད་འཕྲིན་མང་དག་ཅིག་བསྐྱངས་ཡོད་པ་རེད། གཞན་ཡང་མགོན་པོ་གང་ཉིད་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་རྒྱ་གར་གྱི་གནད་ཡོད་མི་སྣ་ཁག་ཅིག་ལ་དམིགས་བསལ་མཇལ་ཁ་བསྩལ་བའི་ཁྲོད་རྒྱ་གར་བི་ཧར་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་སྐུ་ཞབས་ནི་ཏི་ཤི་ཀུ་མར་མཆོག་དང་ཨ་རུ་ན་ཅལ་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་སྐུ་ཞབས་པད་མ་མཁའ་འགྲོ་མཆོག་སོགས་ལ་མཇལ་ཁ་བསྩལ་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་གི་གཞུང་ཚབ་ཆེན་མོ་རཱ་ཤད་ཧུ་སེན་མཆོག་གི་དབུ་བཞུགས་ཐོག་བོད་དོན་ལས་འགུལ་བསྟི་གནས་ཁང་གི་འགན་འཛིན་བཀྲས་མཐོང་ལྷ་སྒྲོན་ལགས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་བཅོ་བརྒྱད་ཉིན་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་གི་བྱ་དགའ་བསྩལ་གནང་འདུག་འདི་ནི་ཁོང་གིས་བོད་དོན་ལས་འགུལ་བསྟི་གནས་ཁང་གི་འགན་འཛིན་གྱི་ལས་འཁུར་ཞུས་པའི་ཐོག་ནས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ཆོས་ལུགས་ཀྱི་ཐོག་ནས་གྲངས་ཉུང་མི་རིགས་ལ་གནོད་འཚེ་གཏོང་བཞིན་པའི་གནས་ཚུལ་རྣམས་འཛམ་གླིང་མི་དམངས་ལ་གོ་རྟོགས་སྤེལ་བ་དང་རྒྱ་ནག་གཞུང་གིས་བོད་ཕྱི་ནང་ཚུད་གནས་ཚུལ་འགྲོ་རྒྱུག་ལ་དམ་དྲག་བཀག་འགོག་བྱེད་མིན་ལ་ལྟོས་མེད་རང་དབང་ལྡན་པའི་སྒོ་ནས་འབྲེལ་མཐུད་བྱེད་ནུས་པའི་འཕྲུལ་རིག་མཁོ་ཆས་དང་མཉེན་ཆས་རིགས་བཟོ་སྐྲུན་བྱས་པ་དེ་ག་ནང་བཞིན་ཐུན་མོང་གི་གྲུབ་ཆ་སྟེ་རང་དབང་སྲུང་སྐྱོབ་ཀྱི་ལས་དོན་ཁག་ལ་རྒྱབ་སྐྱོར་གནང་བ་བཅས་ལ་ངོས་འཛིན་ཆེ་བསྟོད་ཞུས་པ་ཞིག་ཡིན་འདུག་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་གི་བྱ་དགའ་ཐོབ་མཁན་ཡུལ་གྲུ་བདུན་ཙམ་གྱི་ཆོས་ལུགས་འདྲ་མིན་གྱི་རྒྱབ་ལྗོངས་ཡོད་པའི་མི་སྣ་བརྒྱད་ཡོད་ཅིང་དེའི་ཁོངས་སུ་ཡི་ཤུ་དང་བོད་བརྒྱུད་ནང་པ་ཁ་ཆེ་སོགས་འཛམ་གླིང་གི་ཆོས་ལུགས་འདྲ་མིན་གྱི་མི་སྣ་ཡོད་པ་དང། བྱ་དགའ་འདི་ནི་འཛམ་གླིང་ཁྱོན་ཡོངས་སུ་ཆོས་ལུགས་ཀྱི་རང་དབང་སྲུང་སྐྱོབ་དང་ཆོས་ལུགས་ཀྱི་ལས་དོན་སྤེལ་རྒྱུའི་ཆོད་སེམས་བཅངས་གནང་མཁན་དང་སྙིང་སྟོབས་ལྡན་པ་ཚོར་ངོས་འཛིན་ཞུ་རྒྱུར་དམིགས་པ་ཞིག་ཡིན་ལུགས་ཕྱི་སྲིད་ལས་ཁུངས་ཀྱིས་ཟླ་བ་འདིའི་ཚེས་བཅོ་བརྒྱད་ཉིན་གསལ་བསྒྲགས་སྤེལ་བའི་ནང་བཀོད་འདུག་གོང་ཞུས་བྱ་དགའ་བསྩལ་སོན་བྱུང་བའི་བཀྲས་མཐོང་ལྷ་སྒྲོན་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བརྙན་ལམ་བརྒྱུད། བྱ་དགའ་འདི་འདྲ་ཞིག་ཐོབ་པ་ནི་བོད་མིའི་ཆོས་དད་རང་དབང་ཆེད་ལས་དོན་སྒྲུབ་པར་ངོས་འཛིན་ཐོབ་པ་ཞིག་རེད་ལ་ཁོང་སྒེར་ལ་དགའ་ཚོར་ཆེན་པོ་བྱུང་ཞེས་གསུངས་འདུག་ཡང་ལྷ་སྒྲོན་ལགས་ཀྱིས་མུ་མཐུད་ནས་གསུངས་དོན། བྱ་དགའ་འདི་ནི་བོད་ནང་གི་བོད་མི་དང་བོད་ཕྱི་ཕྱོགས་སུ་བཞུགས་པའི་བོད་མི་ཚོའི་རང་དབང་དང་ཐོབ་ཐང་གི་འཐབ་རྩོད་ལ་རྒྱབ་སྐྱོར་གནང་བའི་མཚོན་དོན་ལ་དང་བརྡ་ལན་ཞིག་རེད། དེ་ཡང་ད་ཆ་བོད་ནང་བོད་ཕྲུག་ས་ཡ་གཅིག་ཙམ་གྱིས་རང་གི་ཕ་མའི་ས་ནས་ཁ་བྲལ་བཏང་སྟེ་གཏན་འཇགས་སློབ་གྲྭར་བཙན་དབང་གིས་བཅུག་པའི་དུས་ཚོད་ཅིག་ལ་ཁེལ་བས་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད་ཅེས་དང། གཏན་འཇགས་སློབ་གྲྭའི་སློབ་ཕྲུག་འདི་དག་ལ་མཚོན་ནའང་རང་གི་ཕ་མེས་ནས་རང་རྒྱུད་ལ་འཇགས་པའི་ཆོས་ཕྱོགས་ཀྱི་གོམས་གཤིས་དང་སྲོལ་རྒྱུན་གྱི་བྱེད་སྒོར་འཇུག་རྒྱུའི་རང་དབང་ཐད་དམ་དྲག་བྱེད་ཀྱི་ཡོད་ལུགས་གསུངས་འདུག་ཡང་ཁོང་གིས་བོད་མིའི་འཐབ་རྩོད་ནི་དྲང་བདེན་གྱི་འཐབ་རྩོད་ཅིག་ཡིན་པ་དང་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ང་ཚོའི་འཐབ་རྩོད་ལ་ངོས་འཛིན་གནང་སྟེ་རྒྱབ་སྐྱོར་བྱས་པ་ཞིག་ཡིན་དུས་དུས་སྐབས་འདིར་རྒྱལ་སྤྱིའི་ཆོས་དད་རང་དབང་གི་བྱ་དགའ་འདི་འདྲ་ཞིག་ཐོབ་པ་ནི་བློ་སྤོབས་སྐྱེ་གཞི་ཅིག་ཀྱང་ཆགས་སོང་ཞེས་འགྲེལ་བརྗོད་གནང་གི་འདུག་རྩ་བའི་བཀྲས་མཐོང་ལྷ་སྒྲོན་ལགས་ནི་ནུབ་ཕྱོགས་ཡུལ་གྲུའི་ནང་འཚར་ལོངས་བྱུང་བའི་བོད་མི་གཞོན་སྐྱེས་ཀྱི་འགོ་ཁྲིད་ཅིག་ཡིན་པ་དང་ཁོང་གིས་བོད་རང་བཙན་སློབ་ཕྲུག་ཚོགས་པ་གསར་འཛུགས་ཀྱིས་མཚོན་བོད་མིའི་འཐབ་རྩོད་དང་འབྲེལ་བའི་ལས་དོན་མང་དག་ཅིག་གནང་ཡོད་པ་དང་བོད་དོན་ལས་འགུལ་བསྟི་གནས་ཁང་གི་འགན་འཛིན་གྱི་ལས་འཁུར་ཞུས་ཏེ་བོད་མིའི་སྤྱི་ཚོགས་ཁྲོད་འཕྲུལ་རིག་དང་དྲ་རྒྱའི་བདེ་འཇགས་འབྲེལ་བའི་ལས་དོན་མང་པོ་བརྩམས་གནང་ཡོད་ལ། བསྟི་གནས་ཁང་གི་ལས་དོན་ལ་ཆེ་མཐོང་ངོས་འཛིན་ཞུས་ཏེ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཨ་མི་རི་ཀའི་དམངས་གཙོ་ཡར་ཐོན་ཐེབས་རྩ་ཁང་གི་དམངས་གཙོའི་བྱ་དགའ་ཡང་བཞེས་མྱོང་ཡོད་མཁན་ཞིག་ཡིན་པ་རེད། གནས་ཚུལ་འདི་དང་འབྲེལ་བའི་སྐོར་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གཤམ་ལ་སྙན་སྒྲོན་ཞུས་གནང་གི་རེད། ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་གི་གཞུང་ཚབ་པ་ཆེན་མོ་ར་ཤད་ཧུ་སན་མཆོག་གི་ཕེབས་བཞུགས་ཐོག། ཁེ་ན་ཌར་རྟེན་གཞི་བྱས་པའི་བོད་དོན་ལས་འགུལ་བསྟི་གནས་ཁང་གི་འགན་འཛིན་བཀྲས་མཐོང་ལྷ་སྒྲོན་ལགས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་དང་པོའི་ཚེས་བཅོ་བརྒྱད་ཉིན་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ལྡི་སི་རུ་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་གི་བྱ་དགའ་གསོལ་སྩལ་གནང་འདུག་འདི་ནི་ཁོང་གིས་བོད་དོན་ལས་འགུལ་བསྟི་གནས་ཁང་གི་ལས་འཁུར་ཐོག་ནས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆོས་ལུགས་གྲངས་ཉུང་མི་རིགས་ཐོག་གནོད་འཚེ་གཏོང་བཞིན་པའི་གནས་ཚུལ་རྣམས་འཛམ་གླིང་མི་མང་ལ་གོ་རྟོགས་སྤེལ་བ་དང། གནས་ཚུལ་འགྲོ་རྒྱུགས་ལ་དམ་དྲག་བཀག་འགོག་བྱེད་མིན་ལ་ལྟོས་མེད་རང་དབང་སྒོ་ནས་འབྲེལ་མཐུད་བྱེད་ཐུབ་པའི་འཕྲུལ་ཆས་རིགས་བཟོ་སྐྲུན་བྱས་པ་དང། དེ་བཞིན་ཐུན་མོང་གི་གྲུབ་ཆར་རྒྱབ་སྐྱོར་གནང་བ་བཅས་ལ་ངོས་འཛིན་ཆེ་བསྟོད་ཞུས་པ་ཞིག་ཡིན་འདུག་བཀྲས་མཐོང་ལྷ་སྒྲོན་ལགས་ཀྱིས་བྱ་དགའ་དེ་ཐོབ་པའི་ཆེད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བརྙན་ཐུང་བརྒྱུད་བཀའ་མོལ་གནང་པའི་ནང། འདི་ནི་བོད་མིའི་ཆོས་དད་རང་དབང་ཆེད་ལས་དོན་སྒྲུབ་པར་ངོས་འཛིན་ཞུས་པ་ཞིག་ཡིན་པས་དགའ་ཚོར་ཆེན་པོ་བྱུང་ཞེས་འགྲེལ་བརྗོད་གནང་བྱུང། བཀྲས་མཐོང་ལྷ་སྒྲོན་ལགས་ཀྱིས་འདི་ནི་བོད་ནང་གི་མི་མང་དང་བོད་ཕྱི་ཕྱོགས་སུ་བཞུགས་པའི་བོད་མི་ཚོར་རང་དབང་དང་ཐོབ་ཐང་གི་འཐབ་རྩོད་ལ་རྒྱབ་སྐྱོར་གྱི་མཚོན་དོན་དང་བརྡ་ལན་ཆེན་པོ་ཞིག་ཡིན་ཞིང། དེ་ཡང་བོད་ནང་དུ་བོད་ཕྲུག་ས་ཡ་གཅིག་ཙམ་རང་གི་ཕ་མའི་ས་ནས་ཁ་བྲལ་དུ་བཏང་ནས་གཏན་འཇགས་སློབ་གྲྭར་བཙན་དབང་གིས་བཅུག་པའི་དུས་ཚོད་ཅིག་ལ་གནད་འགག་ཆེན་པོ་ཆགས་པ་རེད་ཅེས་དང། གཏན་འཇགས་སློབ་གྲྭའི་སློབ་ཕྲུག་འདི་དག་ལ་མཚོན་ན་ཡང་རང་གི་ཕ་མེས་ཀྱི་ཆོས་ཕྱོགས་བྱེད་སྒོར་འཇུག་རྒྱུའི་རང་དབང་ཐད་དམ་དྲག་ཡོད་པ་འགྲེལ་བརྗོད་གནང་གི་འདུག་ཁོང་གིས་མུ་མཐུད་དྲང་བདེན་གྱི་འཐབ་རྩོད་ཅིག་ཡིན་པའི་ཐོག་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ང་ཚོའི་འཐབ་རྩོད་ལ་ངོས་འཛིན་བྱས་ནས་རྒྱབ་སྐྱོར་བྱེད་པ་ཞིག་ཡིན་དུས། དུས་སྐབས་འདིར་བྱ་དགའ་འདི་འདྲ་ཞིག་ཐོབ་པ་ནི་བློ་སྤོབས་སྐྲུན་གཞི་ཅིག་ཡིན་པ་འགྲེལ་བརྗོད་གནང་བྱུང། བཀྲས་མཐོང་ལྷ་སྒྲོན་ལགས་ནི་ནུབ་ཕྱོགས་ཡུལ་གྲུའི་ནང་དུ་འཚར་ལོངས་བྱུང་བའི་བོད་མི་གཞོན་སྐྱེས་ཤིག་ཡིན་པ་དང། ཁོང་གིས་ད་བར་བོད་རང་བཙན་སློབ་ཕྲུག་ཚོགས་པ་གསར་འཛུགས་ཀྱིས་མཚོན་ལས་དོན་མང་དག་ཅིག་གནང་བ་དང། བོད་དོན་ལས་འགུལ་བསྟི་གནས་ཁང་གསར་འཛུགས་ཀྱིས་འགན་འཛིན་གྱི་ལས་འཁུར་ཞུ་མུས་ཐོག་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཨ་མི་རི་ཀའི་དམངས་གཙོ་ཡར་ཐོན་ཐེབས་རྩ་ཁང་གི་དམངས་གཙོའི་བྱ་དགའ་ཡང་གནང་མྱོང་ཡོད་པ་རེད། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི། ལས་འཆར་འབྲེལ་མཐུད་ཚོགས་ཆུང་གི་ཚོགས་འདུ་སྐོང་ཚོགས་ཐོག་དབུས་བོད་མིའི་སྒྲིག་འཛུགས་ཀྱི་ཡུན་གནས་ཐུབ་པའི་ལས་གཞི་ཁག་རྒྱ་སྐྱེད་གཏོང་ཐབས་ཀྱི་གྲོས་བསྡུར་གནང་ཡོད་འདུག། དེ་ཡང་འདི་ཚེས་བཅོ་བརྒྱད་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་སྤྱི་ཚོགས་ཐེབས་རྩ་ཁང་གི་གོ་སྒྲིག་འོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་རྣམ་གཉིས་དབུ་བཞུགས་ཐོག་ལྷན་ཁང་ཁག་གི་དྲུང་ཆེ་ཆུང་དང་གཞན་ཡང་ལས་འཆར་འབྲེལ་མཐུད་པ་རྣམ་པའི་ཚོགས་འདུ་ཞིག་བསྐོང་ཚོགས་གནང་ཡོད་འདུག་གོང་ཞུས་ཚོགས་འདུའི་ཐོག་གཙོ་བོ་དབུས་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་མ་ལག་དང་བཅས་པའི་ལས་གཞི་ཁག་བཀོད་སྒྲིག་བྱེད་ཕྱོགས་དང་དེ་དག་ཡུན་གནས་ཐུབ་པའི་ལས་འཆར་ཐོག་ནས་བཀོད་སྒྲིག་བྱེད་སྟངས་སོགས་ཀྱི་ཐད་གྲོས་བསྡུར་སྦྱང་བཤད་གནང་འདུག་ཚོགས་འདུའི་ཉིན་རྒྱབ། ཚོགས་བཅར་བ་རྣམ་པའི་དབར། འཕྲུལ་ལས་ཀྱི་ཐོག་ནས་དབུས་བོད་མིའི་སྒྲིག་འཛུགས་ཀྱི་ལས་གཞི་ཁག་འབྲེལ་ཡོད་གཞན་དང་མཉམ་འབྲེལ་བྱེད་ཕྱོགས་དང་དེ་དག་སྲུང་སྐྱོབ་ཡོང་ཐབས་ཀྱི་ཐོག་ནས་ནང་ཁུལ་གྲོས་བསྡུར་གནང་ཡོད་པ་རེད། ཚོགས་འདུ་དེའི་ནང་དམིགས་བསལ་དབུས་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་གི་ཁོངས་ནས་གཞུང་ཞབས་འདེམས་བསྐོ་ལྷན་ཁང་དང་དཔལ་འབྱོར་ལྷན་ཁང་གཉིས་ཀྱི་དྲུང་ཆེ་རྣམ་གཉིས། ཆོས་རིག་ལྷན་ཁང་གི་དྲུང་ཆེ་ལས་འཕར་བཅས་མཉམ་ཞུགས་གནང་བའི་ཐོག་དམིགས་བསལ་ཨ་རིའི་བོད་ཀྱི་ཐེབས་རྩ་ཁང་དང་ཨ་རིའི་རྒྱལ་ཡོངས་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང། སྨོན་ལམ་ཚིག་མཛོད་ཁང་གི་མིས་བཟོས་རིག་ནུས་བོད་དོན་ལས་འགུལ་བསྟི་གནས་ཁང་གི་འབྲེལ་ཡོད་ལས་བྱེད་རྣམས་ནས་མཉམ་ཞུགས་གནང་ཡོད་པ་རེད། དེ་དང་ཕྱོགས་མཚུངས་ཁ་ས་ཚོགས་འདུ་འདི་དང་འབྲེལ་བའི་ཐོག་ནས་བཙན་བྱོལ་ནང་ཡོད་པའི་བོད་མིའི་གཞིས་ཆགས་ཁག་གི་འཚོ་བའི་རྟེན་གཞི་ཡར་རྒྱས་གཏོང་ཕྱོགས་ཀྱི་ལས་གཞིའི་སྐོར་ཡང་གྲོས་བསྡུར་གནང་ཡོད་པའི་སྐབས་ནང་སྲིད་ལྷན་ཁང་དང་འཕྲོད་བསྟེན་ལྷན་ཁང་བཅས་ཀྱི་འབྲེལ་ཡོད་ལས་བྱེད་ཚོས་མཉམ་ཞུགས་གནང་བ་སོགས་གང་ལྟར་ཁ་ས་ཉིན་གཅིག་གི་ཚོགས་འདུའི་ཐོག་ལྷན་ཁང་ཁག་དང་འབྲེལ་ཡོད་རོགས་ཚོགས་བཅས་པའི་དབར་གྲོས་བསྡུར་སྦྱང་བཤད་ཙམ་མ་ཡིན་པར། ལས་གཞི་ཁག་ཡར་རྒྱས་དང་ཡུན་གནས་ཐུབ་པའི་འཆར་གཞི་བཀོད་ཕྱོགས་སོགས་ཀྱི་ཐོག་བཀའ་བསྡུར་ལྷུག་པོ་བྱུང་ཡོད་འདུག་དབུས་བོད་མིའི་སྒྲིག་འཛུགས་ཀྱི་སྤྱི་ཚོགས་ཐེབས་རྩ་ཁང་གི་མཐུན་འགྱུར་ཨ་མི་རི་ཀའི་གྲོས་ཚོགས་ཀྱི་རོགས་དངུལ་ཁོངས་ནས་གནང་གི་ཡོད་པ་ཞིག་ཡིན་པ་དང་ཁ་སའི་ཚོགས་འདུའི་ཐོག་ཨ་མི་རི་ཀའི་རོགས་དངུལ་སྡེ་ཁག་གི་འབྲེལ་ཡོད་སྐུ་ཚབ་ཁག་ཅིག་ཀྱང་དམིགས་བསལ་ཆེད་ཕེབས་གནང་ཡོད་པ་རེད། གསར་འགྱུར་གཞན་ཞིག་ལ་རྒྱ་གར་དང་མཱལ་ཏི་ཝིས་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་བར་མཇལ་འཕྲད་ཀྱིས་མཚོ་གླིང་རྒྱལ་ཁབ་དེ་ནས་རྒྱ་གར་གྱི་དམག་དཔུང་ཕྱིར་འཐེན་བྱེད་དགོས་པའི་རྙོག་གླེང་སེལ་ཐབས་ཀྱི་གྲོས་མོལ་གནང་ཡོད་འདུག་དེ་ཡང་ཨ་ཧྥེ་རི་ཀའི་ཡུ་གན་ཏཱའི་རྒྱལ་ཁབ་ཀྱི་རྒྱལ་ས་ཀམ་པཱ་ལ་ནང་བསྐོང་ཚོགས་གནང་བའི Non Alignment Momentum ཕྱོགས་སྒྲིལ་མེད་པའི་མཐུན་ཕྱོགས་རྒྱལ་ཁབ་ཀྱི་ཚོགས་འདུའི་ཐོག་མཉམ་ཞུགས་གནང་བར་ཕེབས་པའི་རྒྱ་གར་གྱི་ཕྱི་སྲིད་བློན་ཆེན Jai Shivshankar མཆོག་དང་མཱལ་ཏི་ཝིས་མཚོ་གླིང་གི་ཕྱི་སྲིད་བློན་ཆེན་མུ་ས་རྫ་མིར་རྣམ་གཉིས་ཁ་ས་གཟའ་ཕུར་བུའི་ཉིན་ཟུར་མཇལ་གནང་འདུག་མཇལ་འཕྲད་འདིའི་སྐོར་རྒྱ་གར་གྱི་ཕྱི་སྲིད་བློན་ཆེན་མཆོག་གིས་སྤྱི་ཚོགས་དྲ་རྒྱའི Twitter ནང་གནས་ཚུལ་བཀོད་པའི་ནང། དེ་རིང་མཱལ་ཏི་ཝིས་ཕྱི་སྲིད་བློན་ཆེན་རྫ་མིར་མཆོག་དང་མཇལ་འཕྲད་བྱུང་ལ་ཡུལ་གཉིས་ཀྱི་འབྲེལ་ལམ་དང་ད་ག་ནང་བཞིན་ཆིག་སྒྲིལ་མེད་པའི་ཚོགས་འདུའི་གནད་དོན་ཐད་ལའང་བཀའ་བསྡུར་ལྷུག་པོ་བྱུང་ཞེས་བཀོད་འདུག་ད་ག་ནང་བཞིན་མཱལ་ཏི་ཝིས་མཚོ་གླིང་གི་ཕྱི་སྲིད་བློན་ཆེན་མཆོག་ནས་ཀྱང་རྒྱ་གར་གྱི་ཕྱི་སྲིད་བློན་ཆེན་མཇལ་འཕྲད་བྱུང་བར་དགའ་པོ་བྱུང་ལ་ངོས་གཉིས་དབར་ད་རེས་ཚོགས་འདུ་དང་ད་ག་ནང་བཞིན་ལྷོ་ཤར་ཨེ་ཤི་ཡའི་མཐུན་ཕྱོགས་རྒྱལ་ཁུལ་གྱི་གནད་དོན་ལྷག་པར་དུ་མཱལ་ཏི་ཝིས་ནས་རྒྱ་གར་གྱི་དམག་དཔུང་ཕྱིར་འཐེན་བྱེད་ཕྱོགས་མཚོ་གླིང་ནང་རྒྱ་གར་གྱི་འཛུགས་སྐྲུན་ལས་གཞི་སོགས་ཀྱི་གནད་དོན་ཐད་གྲོས་བསྡུར་ལྷུག་པོ་བྱུང་སོང་ཞེས་བཀོད་པ་དང་ཆབས་ཅིག་ང་ཚོ་ཡུལ་གཉིས་བར་མཐུན་སྒྲིལ་ཟབ་ཏུ་གཏོང་རྒྱུའི་ཆོད་སེམས་དང་ཡིད་ཆེས་བརྟན་པོ་ཡོད་ཅེས་བཀོད་འདུག་རྒྱ་གར་དང་མཱལ་ཏི་ཝིས་མཚོ་གླིང་བར་དེ་སྔ་འབྲེལ་ལམ་ཡག་པོ་ཡོད་ཀྱང་སྔ་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་མཚོ་གླིང་དེའི་རྒྱལ་ཡོངས་འོས་བསྡུའི་སྐབས་ད་ལྟའི་སྲིད་འཛིན་མོ་ཧམ་མད་མུའི་ཛུ་ལ་རྒྱལ་ཁ་ཐོབ་ཡོད་པ་དང་ཁོང་ནི་རྒྱ་ནག་ལ་དགའ་ཞེན་ཆེན་པོ་ཡོད་མཁན་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་འདུག་ལ། ཁོང་གིས་འོས་བསྡུའི་དྲིལ་བསྒྲགས་སྐབས་མཚོ་གླིང་ནང་རྒྱ་གར་གྱི་དཔུང་འཇོག་བྱས་པའི་དམག་མི་རྣམས་ཕྱིར་འབུད་གཏོང་རྒྱུ་ཡིན་ལུགས་ཁས་ལེན་བྱས་ཡོད་པ་རེད། དེས་མ་ཟད་ཉེ་ཆར། རྒྱ་གར་གྱི་སྲིད་བློན་ན་རེན་དྲ་མོ་དྷི་མཆོག་རྒྱ་གར་གྱི Lakshadweep ནང་འཚམས་གཟིགས་ཕེབས་པའི་བརྙན་པར་ཐོག Maldives བློན་ཆེན་དང་དཔོན་རིགས་ཁག་ཅིག་གིས་འཕྱ་སྨོད་དང་ཚིག་རྩུབ་བེད་སྤྱོད་བྱས་པའི་གནད་དོན་ཐོག་ནས་ཡུལ་གཉིས་བར་ཕན་ཚུན་འཁོན་འཛིན་ཆེ་རུ་ཕྱིན་ཡོད་པ་རེད་གོང་ཞུས་མཚོ་གླིང་དེའི་ནང་སྤྱི་བཏང་ཡུལ་སྐོར་སྤྲོ་འཆམ་ཡོང་མཁན་གཙོ་བོ་ནི་རྒྱ་གར་ཡིན་འདུག།

ཉེ་ལམ་སྤྱི་ཟླ་དང་པོ་གི་ཚེས་བཅོ་ལྔ་གི་ཉི་མ་བལ་ཡུལ་པོག་ར་ཁུལ་དུ་རྟེན་གཞི་ཆགས་པ་གློ་སྒྲིག་འཛུགས་ས་གནས་འགོ་འཛིན་གྱི་ཁྱབ་ཁོངས་དཔལ་འབྱོར་གླིང་གཞིས་ཆགས་དབུ་བརྙེས་ནས་ལོ་ངོ་ལྔ་བཅུ་འཁོར་བ་གི་དུས་དྲན་གནང་བ་གི་སྟེང། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཀའ་ཡིག་ལམ་སྟོན་སྩལ་བའི་ནང། ཁྱེད་རང་ཚོས་བལ་ཡུལ་གློ་སྨོན་ཐང་དུ་ཀྲི་ཧུའུ་འཇབ་དམག་གི་རྟེན་གཞི་བཙུགས་ཏེ། ལུས་སྲོག་བློས་གཏོང་གིས་མི་ལོ་བཅུ་བཞི་གི་རིང་ལ་ཕ་རོལ་པོར་འཇབ་རྒོལ་ཐེངས་མང་བྱས་པ་གི་གནས་ཚུལ་ལོ་རྒྱུས་ཀྱི་ཐོག་འཁོད་ཡོད་ལ། འོན་ཀྱང་འཚེ་བའི་ལས་འདི་གནས་སྐབས་ཀྱི་རིང་སྙིང་ནད་སངས་བ་ཙམ་ལས། མཐར་ཐུག་གི་རྒྱལ་ཁ་ལོན་དཀའ་བའི་མཐོང་ཆོས་ལ་བརྟེན། ངོས་ནས་ཀྱང་དྲག་འཐབ་ཀྱི་ལས་འགུལ་མཚམས་འཇོག་བྱེད་དགོས་པ་གི་འབོད་སྐུལ་བྱས་པ། ཁྱེད་ཚོས་འཕྲལ་མར་དང་ལེན་གྱིས་པོག་ར་ཁུལ་དུ་གཞིས་ཆགས་ཀྱི་ངོ་བོར་བསྒྱུར་ཏེ་འཚོ་རྟེན་ལག་ཤེས་བཟོ་གྲྭ་གསར་འཛུགས་བྱས་པར་ངོས་ནས་སྨོན་ལམ་དང་བཅས་དཔལ་འབྱོར་གླིང་ཞེས་མིང་བཏགས་པ་དེ་ནས་འགྱུར་བ་རིམ་སོང་གི་ལོ་རྒྱུས་ཞིབ་ཕྲ་བརྗོད་མ་དགོས་པར་བྱས་འབྲས་ལ་བསྔགས་བརྗོད་ཡོད་པ་དང། སླད་ཀྱང་མི་རབས་གོང་མའི་ལྷག་བསམ་སྙིང་སྟོབས་རྒྱུན་འཛིན་གྱིས། ཆོལ་གསུམ་སྤུན་ཟླ་འཆམ་མཐུན་དམ་ཚིག་རྡོག་རྩ་གཅིག་སྒྲིལ་སྔར་ལྷག་བྱེད་གལ་ཆེ་བ་བཅས་ཀྱང་ཡིད་འཇགས་གནང་དགོས་ལུགས་བཅས་ཕེབས་ཡོད་ཅིང། ཕྱོགས་མཚུངས་དུས་དྲན་མཛད་སྒོ་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཀྱང་འཚམས་འདྲི་གི་གསུང་འཕྲིན་ཕེབས་པའི་ནང། བོད་རྒྱའི་དཀའ་རྙོག་མ་སེལ་གི་བར་བོད་མིའི་འཐབ་རྩོད་མུ་མཐུད་དུ་གནས་ཐུབ་པ་དང་ནུས་པ་ལྡན་པ་གི་སྒོ་ནས་རྒྱུན་སྐྱོང་གནང་ཐུབ་ཐབས་སུ། ང་ཚོས་ལས་ཀ་བྱེད་སྐབས་ལྷག་བསམ་ངོ་ལྐོག་རྒྱབ་མདུན་མེད་པ་གི་ལས་ཀ་བྱེད་རྒྱུ་དང། མང་ཚོགས་ཀྱི་ངོས་ནས་ཀྱང་གང་ཟག་ལ་མ་ལྟོས་པར་བོད་སྤྱིར་བསམ་སྟེ་སྒྲིག་འཛུགས་ཡར་རྒྱས་དང་སྤྱི་ཚོགས་ཆིག་སྒྲིལ་ཡོང་བར་མཐུན་འགྱུར་གནང་དགོས་པ་གི་འབོད་སྐུལ་གནང་ཡོད་པ་རེད། འབད་བརྩོན་བྱེད་ཡ་དེ་ད་བྱེད་མྱོང། བཀའ་ཤག་གི་ངོས་ནས་ལྷག་པར་དུ་སྲིད་སྐྱོང་དང་མི་མང་བདམས་པའི་གི་ལས་གནས་གཅིག་ཡིན་པའི་ཆ་ནས། མི་མང་ལ་འགན་འཁྱེར་ཡ། མི་མང་ལ་ལན་འདེབས་བྱེད་ཡ། མི་མང་ལ་རྩིས་བརྒྱབ་ཡ། ཨ་ནི་ལས་འགན་གཙོ་བོ་དེ་ག་དེ། སྒྲུབ་ཡ། དེ་ཚོ་དེ་ང་ཚོའི་ལས་འགན་ཆགས་ཀྱི་ཡོད་རེད། དེ་ཡིན་དུས་ས་མ་ལེ་ཡ་འདིའི་ཐོག་ལ་ང་ཚོའི་འབད་བརྩོན་ལྷོད་མེད་བྱེད་ཀྱི་རེད་དེ་ཡིན་ནའི་དེ་རྒྱུ་རྐྱེན་མང་པོ་གཅིག་གིས། ཐོག་ནས་ཡོང་དགོས་ཡ་ཅིག་དང་བོད་མི་སྤྱི་མཐུན་གྱི་བསོད་ནམས་ལ་བརྟེན་ནས་ཡོང་དགོས་ཅིག་ཡིན་པས་སོང་ཙང་ཁོ་མི་གཅིག་དང་བཀའ་ཤག་གཅིག་དང་གཅིག་པོ་གི་ཅིག་བྱུང་ཡ་དེ་འདྲའི་གནས་སྟངས་དེ་འདྲ་འགན་མ་རེད་ཡིན་པ་ཡིན་ནའི་དེར་ང་ཚོས་འབད་བརྩོན་བྱས་བྱས་ད་གང་མགྱོགས་མགྱོགས་ཅིག་ང་ཚོ་བོད་ལ་ལོག་ཐུབ་ཡག་གི་ཐབས་ཤེས་དེ་བྱེད་དགོས་ཀྱི་ཡོད་རེད། དེ་འདྲའི་གི་གནས་སྟངས་ཅིག་མ་བྱུང་ཅིག་བར་དུ། ང་ཚོ་འཐབ་རྩོད་འདི་མུ་མཐུད་ནས་དང་འབྱུང་འགྱུར་ལོ་བཅུ་ཉི་ཤུ་སུམ་ཅུ་བཞི་བཅུ་ག་ཚོད་ཡིན་ནའི་ག་ཚོད་འགོར་བ་ཡིན་ནའི་གནས་ཐུབ་དགོས་ཅིག་དང་གནས་པ་ཙམ་དུ་མ་ཡིན་པའི་གི་ང་ཚོས་ནུས་པ་ལྡན་པའི་གི་ཐོག་ནས་འདི་འཐབ་རྩོད་འདི་རྒྱུན་འཁྱོངས་ཐུབ་ཡས་ཅིག་བོད་རྒྱའི་དཀའ་རྙོག་འདི་མ་སེལ་ཅིག་བར་དུ་རྒྱུན་འཁྱོངས་ཐུབ་ཡས་ཀྱི་གནས་སྟངས་ཅིག་བཟོ་དགོས་ཀྱི་ཡོད་པ་སོང་ཙང། ང་རང་ཚོས་ད་ལྟ་ལས་ཀ་བྱེད་པའི་སྐབས་ལ་ཡང་ལྷག་བསམ་རྣམ་དག་ངོ་ལྐོག་རྒྱབ་མདུན་མེད་པ་བྱས་བྱས་ལས་ཀ་བྱེད་ཡ་དང། ཨ་ནི་མང་ཚོགས་ཀྱི་ངོས་ནས་ཅིག་མཐུན་འགྱུར་དེ་གས་དེ་ཅིག་བོད་སྤྱི་པ་རང་ལ་བསམ་ནས་གང་ཟག་ལ་མ་ལྟོས་པ་བྱས། ང་ཚོ་དམངས་གཙོའི་སྒྲིག་འཛུགས་དེ་འདྲས་ཅིག་ཡག་པོ་ཅིག་རྒྱལ་བ་རིན་པོ་ཆེས་མར་གསོལ་རས་གནང་བཞག་ཡོད་རེད་ད་འདི་ཡར་རྒྱས་ཀྱི་ཕྱོགས་སུ་ང་ཚོ་ག་འདྲས་སེ་འགྲོ་དགོས་ཀྱི་འདུག་བསམ་བློ་བཏང་ཡ་དང་མ་འོངས་པ་ང་རང་ཚོའི་སྤྱི་ཚོགས་འདི་རུག་རུག་བྱས་བྱས་ག་འདྲས་བྱས་ནས་བསྡད་ཐུབ་ས་རེད་ད་དེ་ཚོ་སྒང་ལ་བསམ་བློ་རྒྱ་ཆེ་ས་བཏང་ནས་ལས་ཀ་བྱས་པ་འདྲ་བོ་ཅིག་ཡིན་པ་ཡིན་ན་ངའི་བསམ་བློ་ལ་ཕན་ཐོགས་ཡ་ཅིག། བློ་སྒྲིག་འཛུགས་གཞིས་ཆགས་ཁག་གི་ས་གནས་འགོ་འཛིན་སྐྱིད་རོང་བཀྲ་ཤིས་རྡོ་རྗེ་ལགས་ནས་གཞིས་ཆགས་འདིར་གཞོན་སྐྱེས་ཕལ་ཆེ་བ་རྒྱ་གར་དང་བལ་པོ་གི་ནང་སློབ་གཉེར་དང་འཚོ་ཐབས་ཀྱི་ལས་ཀ་གཉེར་བཞིན་པ་དང། གཞིས་ཆགས་རང་དུ་གནས་བསྡད་པ་ཚོ་ཚོང་ཙག་ཙིག་གི་རིགས་དང་རླངས་འཁོར་ཁ་ལོ་བ་སོགས་ཀྱི་ལས་ཀ་གཉེར་བཞིན་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། ལགས་སོ་ད་ལྟའི་ཆ་ནས་ད་དཔལ་འབྱོར་གླིང་གཞིས་ཆགས་ནང་ལ་ཁང་མིག་ད་བརྒྱད་ཅུ་ཙམ་འདྲ་བོ་ཅིག་ཆགས་སྡོད་ཀྱི་ཡོད་ཨ་འདི་ཞེ་སོང་གི་ད་ད་ལྟ་གཞོན་སྐྱེས་ཕལ་ཆེ་བ་འདྲ་བོ་དེ་ད་བལ་ཡུལ་དང་རྒྱ་གར་འདྲ་བ་ལ་སོ་སོའི་གི་ཨ་ནི་ངའི་འཚོ་བའི་གི་དོན་དག་ལས་ཀ་བྱས་དང་བྱེད་མུས་རེད་དེ་ཞེ་སོང་གི་ཨ་ནི་སྡེ་ཚན་དང་ཚོགས་པ་ཁག་མང་པོ་ཞིག་ལ་ཨ་ནི་གཞིས་ཆགས་གི། ད་དེང་དུས་ཀྱི་ཤེས་ཡོན་ལྡན་པའི་ཚད་མཐོ་པོའི་ཐོག་ནས་ཨ་ནི་ཕྱག་ལས་གནང་དང་གནང་མུས་འདྲ་བོ་ཅིག་རེད། ཨ་དེ་ཞེས་སོང་གི་གཞིས་ཆགས་ནང་ལ་ཕལ་ཆེ་བ་དེ་བརྒྱ་ཆ་དྲུག་ཅུ་ལྷག་ཙམ་ཅིག་རྒན་པ་འདྲ་བ་ཆགས་བསྡད་ཡོད་ཨ་ནི་དེ་ནང་བཞིན་གཞིས་ཆགས་ནང་གནས་སྡོད་པ་དེ་ཚོ་ང་ཚོ་གི་ཚོང་ཚོང་ཙག་ཙིག་གི་ཟ་ཁང་འདྲ་བོ་དང་ཨ་ནི་དེ་ཞེས་སོང་གི་ཡང་ཡང་མོ་ཁ་ལོ་བ་དང་མོ་ཊ་དང་ཡང་དེ་འདྲ་གི་ཐོག་ལ་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་ཞུ་ཡ་ཡིན། ནས་ད་ལྟ་གཞོན་སྐྱེས་མང་པོ་ཞིག་ད་ད་ལྟ་ཀཏ་མན་ཌུ་ཕྱོགས་ལ་ཅིག་སློབ་གྲྭ་འགྲོ་བཞིན་པ་དང་མཐོ་སློབ་འགྲོ་བཞིན་པ་དེ་ནང་བཞིན་གྱི་ཨ་ནི་རྒྱ་གར་གྱི་ཁག་ལ་སློབ་གྲྭ་འགྲོ་བཞིན་པ་དང་མཐོ་སློབ་འགྲོ་བཞིན་པ་དེ་འདྲ་ཞིག་གི་གནས་སྟངས་ཤིག་ཆགས་བསྡད་ཡོད། བློ་སྒྲིག་དཔལ་འབྱོར་གླིང་གཞིས་ཆགས་དེ་ད་སྤྱི་ཡོངས་ཀྱི་ཕྱོགས་ནས་ཚགས་ཚུད་པོ་དང་ཡག་པོ་ཞིག་འགྲོ་བསྡད་ཡོད། བལ་པོའི་ནང་གློ་སྨོན་ཐང་ཁུལ་དུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་གི་ལོར་ཨ་མེ་རི་ཁ་གི་དབུས་གསང་བའི་ལས་ཁང་ནས་རོགས་སྐྱོར་བརྒྱུད། ཡོངས་གྲགས་གློ་སྒྲིག་འཛུགས་དུ་འབོད་པ་གི་བོད་མིའི་རང་དབང་འཐབ་རྩོད་ཀྱི་ཆེད་དུ་དྲག་པོའི་སྒྲིག་འཛུགས་བཙུགས་ཏེ་རྒྱ་ནག་དམར་གཞུང་ལ་ཐེངས་མང་འཇབ་རྒོལ་གནང་ཡོད་ནའང། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་གི་ལོ་གི་ཟླ་བཞི་བ་གི་ཚེས་པ་ཉེར་ལྔ་གི་ཉི་མ་བོད་གཞུང་ནང་སྲིད་བཀའ་བློན་ས་གནས་སུ་ཆེད་ཕེབས་དང་འབྲེལ་གོང་ས་མཆོག་གིས་བོད་མི་ཚོ་གི་དྲག་པོའི་ལས་འགུལ་མཚམས་འཇོག་གནང་དགོས་བ་གི་བཀའ་ཡིག་དགོངས་དོན་ལྟར། རིམ་པས་གཞིས་ཆགས་ཀྱི་ངོ་བོ་བསྒྱུར་ནས་དགོན་པ་དང་སློབ་གྲྭ་བཟོ་གྲྭ་བཅས་བཙུགས་ཡོད་པ་མ་ཟད། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་གི་ལོར་ས་གནས་རང་བདེན་ཚོགས་ཆུང་བཙུགས་པ་དང། སྤྱི་ལོ་ཉིས་སྟོང་བདུན་གྱི་ལོ་ནས་ས་གནས་འགོ་འཛིན་འོས་འདེམས་ཀྱི་ལམ་ནས་བསྐོ་བཞག་དང། སྤྱི་ལོ་ཉིས་སྟོང་བཅུ་གཅིག་གི་ལོ་ནས་ཁྲིམས་སྒྲིག་གི་དགོངས་དོན་བཞིན་ས་གནས་འགོ་འཛིན་གཞུང་བསྐོས་རིམ་པར་འགྲོ་བཞིན་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་རྒྱ་ནག་གཞུང་གིས་བོད་ནང་བོད་སྐྱོར་ལས་བྱེད་པ་དང་ལས་བྱེད་ལས་བཟོ་བ་ཚོར་བོད་ཡིག་སློབ་ཁྲིད་ཀྱི་འཛིན་གྲྭ་འགོ་འཛུགས་པའི་གནས་ཚུལ་ཐོན་པ་དེ་ནི་རྒྱ་རིགས་ཚོར་བོད་ཡིག་བསླབས་ཏེ་རྒྱ་སྐད་མ་ཤེས་པའི་བོད་ཀྱི་ཞིང་འབྲོག་མང་ཚོགས་ཀྱི་བསམ་བློའི་ནང་རྒྱ་ནག་སྲིད་ཇུས་ཀྱི་སློབ་གསོ་གཏིང་ཟབ་ཏུ་གཏོང་ཐུབ་པའི་དམིགས་ཡུལ་ཞིག་དང་གཞི་རིམ་བོད་མི་མང་ཚོགས་ཀྱི་ཐོག་ཐད་ཀར་སྟངས་འཛིན་བྱེད་རྒྱུའི་དམིགས་པའི་སྲིད་ཇུས་ཤིག་ཏུ་གཟིགས་ཀྱི་ཡོད་ལུགས་བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་དང་བོད་གནས་ཉམས་ཞིབ་པའི་གཟིགས་ཚུལ་བཀའ་འདྲི་ཞུས་པ་ཞིག་གཡུ་སྒྲོན་ལགས་ཀྱིས་བསྐྱར་ཟློས་ཞུས་གནང་གི་རེད། རྒྱ་ནག་གཞུང་གིས་བོད་ནང་གི་བོད་སྐྱོར་ལས་བྱེད་པ་དང་འབྲེལ་ཡོད་གྲོང་ཁྱེར་དང་རྫོང་ས་གནས་ཁག་གི་ལས་བྱེད་ལས་བཟོ་བ་ཚོ་བོད་སྐད་དང་བོད་ཡིག་སློབ་ཁྲིད་ལས་གཞི་ཞིག་འགོ་བཙུགས་ཡོད་པའི་སྐོར་རྒྱ་ནག་གསར་འགྱུར་དྲ་ལམ་ཐོག་ཏུ་ཕྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་གནས་ཚུལ་སྤེལ་ཡོད་པ་དང། དེའི་ནང་དོན་དུ་རྒྱ་ནག་གཞུང་གིས་བོད་སྐྱོང་སྲིད་ཇུས་ལག་བསྟར་བྱེད་རྒྱུ་དང་མི་རིགས་མཉམ་འདྲེས་བྱ་རྒྱུ་སོགས་ལ་སྐུལ་འདེད་གཏོང་རྒྱུ་དམིགས་པ་ཞིག་ཡིན་ལུགས་བཀོད་ཡོད་པར་བརྟེན་ནས་བོད་དང་རྒྱ་ནག་གནད་དོན་དབྱེ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས། བོད་སྐྱོར་ལས་བྱེད་པ་ནི་རྒྱ་ནག་ནས་བོད་དུ་ཡོང་བའི་རྒྱ་རིགས་ལས་བྱེད་པ་ཡིན་པ་མ་གཏོགས་གོ་ཡུལ་མེད་པ་ཞིག་གཟིགས་ཀྱི་ཡོད་པ་ནི། བོད་མིར་བོད་སྐད་སློབ་དགོས་དོན་མེད་ཅིང། བོད་སྐྱོར་ལས་བྱེད་པ་ཡང་རིམ་པས་བོད་དུ་ལས་གནས་ཟིན་ནས་སྡོད་མཁན་ཡང་ཡོད་པ་ར་སྤྲོད་གནང་བ་དང་ཆབས་ཅིག་རྒྱ་རིགས་ལས་བྱེད་པར་བོད་ཡིག་དང་བོད་སྐད་སློབ་སྦྱོང་སྤྲད་ནས་རྒྱ་སྐད་མ་ཤེས་པའི་བོད་ཀྱི་ཞིང་འབྲོག་མང་ཚོགས་ཁྲོད་དུ་བོད་སྐད་ཀྱི་འབྲེལ་བའི་ཐོག་ནས་རྒྱ་ནག་གཞུང་གི་སྲིད་ཇུས་ཀྱི་སློབ་གསོ་གཏིང་ཟབ་ཏུ་གཏོང་ཐུབ་རྒྱུའི་དམིགས་ཡུལ་ཞིག་ཏུ་གཟིགས་ཀྱི་ཡོད་པའི་སྐོར་ངོ་སྤྲོད་གནང་བྱུང།
ལྷ་དུག་སྟེ་དཔེར་ན་དཔེར་ན་ལ་ཡ། དུས་བས་བསླབ་ཀྱིན་ཟེར་ཏེ་ཕལ་ཆེར་ད་རེག་ཏུ་ཆ་ག་རབ་བྱས་དཔེར་ན་བ་ལམ་དཔེར་ན་ལ་ཡ། འཛུགས་སྐྲུན་ཡར་རྒྱས་ལ་ཡ་ཁ་བཏགས་ཀྱི་མིང་གིས་མིང་སྣ་ཚོགས་ནས་བོད་ལ་ཡ་རོགས་སྐྱོར་བྱེད་ངེས་ཞེས་ཡོང་ལབ་ཨན། ཨ་མ་དེ་བོད་ལ་བེད་སྤྱད་རྫོང་ཁག་དང་ལས་ཁུངས་ཁག་ལ་ཡ་ལས་བྱེད་བྱེད་མཁན་མང་པོ་ཡོད་རེད་ང་ཚོ་ལྷ་ས་གྲོང་ཁྱེར་གྱི་དབུ་ཁྲིད་ཝང་ཆང་ལ་ཤ་ཤ་དཔེར་ན་དང་པོ་བོད་སྐྱོར་ལས་བྱེད་པ་རེད་པ།

སེར་ཤ་མེ་ལོར་ས་གནས་དུས་བབ་རང་བལྟས་ཡིན་ན་དེ་རིང་འཁྲུངས་རྩིས་འོག་ཏུ་འདི་རུ་ཞིག་བྱུང།
རྒྱ་ནག་གསར་འགྱུར་དེའི་ནང་དུ་ཡང་བོད་སྐྱོར་ལས་བྱེད་པ་དང་ལས་བྱེད་ལས་བཟོ་བ་བོད་ཡིག་སློབ་ཁྲིད་ཀྱི་སྐབས་དང་པོའི་འཛིན་གྲྭར་ལས་བྱེད་པ་ལྔ་བརྒྱ་ལྷག་མཉམ་ཞུགས་བྱས་པའི་ནང་ནས་ཉིས་བརྒྱ་ནི་བོད་སྐྱོར་ལས་བྱེད་པ་ཡིན་པ་གསལ་པོ་བསྟན་ཡོད་པ་དང་སུམ་བརྒྱ་ལྷག་ནི་འབྲེལ་ཡོད་ཚན་པ་དང་གྲོང་ཁྱེར་རྫོང་ས་ཁུལ་ཁག་གི་ལས་བྱེད་ལས་བཟོ་བ་ཡིན་ཞིང། དུས་མཚམས་དང་པོའི་བོད་ཀྱི་སློབ་ཁྲིད་ཀྱི་དུས་ཡུན་ནི་ཕྱི་ཟླ་བཅུ་གཅིག་པའི་དཀྱིལ་བར་དུ་གཟའ་འཁོར་རེ་ཐེངས་རེ་འཚོགས་རྒྱུ་དང། དེའི་རིང་ལ་རྨང་གཞིའི་བོད་ཡིག་གི་ཀ་མད་སུམ་ཅུ་ནས་འགོ་བཙུགས་ནས་སློབ་རྒྱུ་དང་ལྷ་སའི་ཁ་སྐད་དང་རྒྱུན་ལྡན་འཚོ་བའི་ཁྲོད་དུ་བེད་སྤྱོད་ཡོད་པའི་བོད་སྐད་ཁག་ཅིག་སློབ་རྒྱུ་ཡིན་པ་རེད་འདུག་དུས་མཚམས་གཉིས་པའི་བོད་ཡིག་སློབ་ཁྲིད་ཀྱི་དུས་ཡུན་ནི་ཉིས་སྟོང་ཉི་ཤུ་རྩ་ལྔ་ལོའི་ལོ་དཀྱིལ་བར་ཚུགས་པའི་རིང་བོད་སྐད་སྦྱོང་རྒྱུར་དགའ་མོས་ཡོད་པ་དང་བོད་ཡིག་གི་རྨང་གཞི་ཡོད་མཁན་ཚོ་འབྲིང་རིམ་སློབ་གྲྭ་མུ་མཐུད་གཉེར་ནས་ཚང་མའི་འབྲི་ཀློག་གི་ནུས་པ་ཆེ་རུ་གཏོང་རྒྱུའི་འཆར་གཞི་ཡོད་པ་བཤད་འདུག། དེ་བཞིན་བོད་ཀྱི་ཆབ་སྲིད་བཙོན་ཟུར་དང་བོད་གནས་ཉམས་ཞིབ་པ་འཇམ་དཔལ་སྨོན་ལམ་ལགས་ཀྱིས་བོད་ཀྱི་རྫོང་དང་ས་ཁུལ་ཁག་གི་གཞི་རིམ་ལས་བྱེད་པའི་ནང་རྒྱ་རིགས་ལས་བྱེད་པ་མང་དུ་གཏོང་རྒྱུ་དང་རྒྱ་རིགས་ལས་བྱེད་པ་ཚོས་བོད་སྐད་ཀྱི་སྐད་སྒྱུར་མི་དགོས་པའི་ཐོག་ནས་ཐད་ཀར་བོད་མི་མང་ཚོགས་ཀྱི་ཐོག་ལ་སྟངས་འཛིན་བྱ་རྒྱུའི་ཆེད་དུ་དམིགས་པ་ཞིག་ཏུ་ངོས་འཛིན་གནང་གི་ཡོད་པ་ངོ་སྤྲོད་གནང་བྱུང།

འོན་ཀྱང་རྒྱ་ནག་གཞུང་གིས་བོད་ནང་གི་སློབ་གྲྭའི་ནང་བོད་ཕྲུག་ཚོ་བོད་ཡིག་སློབ་ཁྲིད་ཉུང་དུ་གཏོང་བའི་གནས་ཚུལ་ཡོད་པའི་སྐོར་ལ་ཉེ་ཆར་ལྷ་སར་གནས་སྡོད་བོད་མི་ཞིག་གིས་ལྷ་སའི་ལྷ་ཀླུ་སློབ་ཆུང་དང་ལྷ་ས་སློབ་འབྲིང་སློབ་གྲྭ་སོགས་ནང་བོད་ཡིག་གི་སློབ་ཚན་དང་འཛིན་གྲྭ་ཉུང་དུ་བཏང་ནས་རྒྱ་ཡིག་འཛིན་གྲྭ་མང་དུ་བཏང་བ་མ་ཟད། ཆེད་དུ་རྒྱ་ཡིག་སློབ་ཁྲིད་བྱེད་མཁན་དགེ་རྒན་རྒྱ་ནག་ནས་ཆེད་གཏོང་བྱེད་ཀྱི་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་དུ་ངོ་སྤྲོད་གནང་བ་ལྟར་རྒྱ་ནག་གཞུང་གིས་རྒྱ་ནག་སྤྱི་སྐད་བོད་ནང་དུ་བེད་སྤྱོད་ཡོང་བར་ཤུགས་སྣོན་རྒྱག་བཞིན་ཡོད་པ་ནི། ཉེ་ཆར་ལྷ་སར་ཚོགས་པའི་རང་སྐྱོང་ལྗོངས་མི་དམངས་འཐུས་ཚོགས་སྐབས་བཅུ་གཉིས་པའི་ཚོགས་འདུ་ཐེངས་གཉིས་པ་དང་རང་སྐྱོང་ལྗོངས་སྲིད་གྲོས་སྐབས་བཅུ་གཉིས་པའི་ཚོགས་འདུ་གཉིས་པ་ཟེར་བའི་ཐོག་རང་སྐྱོང་ལྗོངས་སྲིད་གཞུང་ཟེར་བས་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལག་བསྟར་བྱ་རྒྱུའི་ལས་དོན་སྙན་སྒྲོན་བྱས་པའི་ནང་བོད་མི་རྣམས་ཀྱིས་རྒྱལ་ཁབ་ཀྱི་སྤྱི་སྤྱོད་སྐད་ཡིག་རྒྱ་ཡིག་བེད་སྤྱོད་བྱེད་པར་ཤུགས་སྣོན་རྒྱག་རྒྱུ་དང་ལག་བསྟར་ཡོང་བ་བྱ་རྒྱུ་ཡིན་པ་བཤད་ཡོད་པ་རེད། དེ་བཞིན་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གིས་ཕྱི་ཟླ་དང་པོའི་ཚེས་བཅུ་དྲུག་ཉིན་འདོན་སྤེལ་བྱས་པའི་བདེན་འཚོལ་ཟེར་བའི་དུས་དེབ་འདོན་ཐེངས་གཉིས་པའི་ཐོག་དུས་རབས་གསར་པའི་དམར་ཤོག་ཚོགས་པའི་འཐབ་ཕྱོགས་གཅིག་གྱུར་གྱི་ལས་དོན་ལག་བསྟར་བྱ་དགོས་པའི་སྐོར་གྱི་རྩོམ་ཡིག་ཞིག་སྤེལ་ཏེ་ཐེ་ཝན་དང་ཧོང་ཀོང་མ་ཀོ་གཙོས་པའི་མི་དམངས་ཀྱི་བློ་སེམས་འགུག་ཐབས་བྱེད་པའི་འཐབ་ཕྱོགས་གཅིག་གྱུར་གྱི་ལས་དོན་ནུས་པ་སྔར་བས་འདོན་སྤེལ་བྱེད་རྒྱུ་དང། ཐེ་ཝན་རྒྱ་ནག་དང་ཟླ་སྒྲིལ་ཡོང་ཐབས་ལ་ཤུགས་སྣོན་རྒྱག་རྒྱུ་ཡིན་པ་བཤད་ཡོད་པ་དེ་ནི་ད་རེས་ཀྱི་ཐེ་ཝན་གྱི་འོས་བསྡུ་དེའི་ཐོག་ནས་རྒྱ་ནག་ཕམ་ཉེས་བྱུང་སྟེ་ཐེ་ཝན་གྱི་འོས་བསྡུ་རྒྱ་ནག་གི་འདོད་པ་བཞིན་མ་བྱུང་བ་སོགས་ཀྱི་གནད་དོན་ཁག་ཅིག་ལ་བརྟེན་ནས་ཞི་ཅིན་ཕིང་གིས་འཐབ་ཕྱོགས་གཅིག་གྱུར་གྱི་སྲིད་བྱུས་ཐོག་ནུས་པ་འདོན་རྒྱུའི་རྩོམ་ཡིག་དང་འབྲེལ་བ་ཞིག་གཟིགས་ཀྱི་ཡོད་པ་དང་དམིགས་བསལ་ཧོང་ཀོང་དང་ཐེ་ཝན། མ་ཀོ་སོགས་ནང་གི་འཐབ་ཕྱོགས་གཅིག་གྱུར་གྱི་ལས་དོན་ལ་ཤུགས་སྣོན་རྒྱག་རྒྱུའི་སྲིད་བྱུས་དེའི་ཐོག་ནས་བོད་ནང་ལ་ཡང་དམ་དྲག་ཆེ་རུ་འགྲོ་སྲིད་པའི་སྐོར་ལ་ཏཱ་ལའི་བླ་མའི་མཐོ་སློབ་ཁང་གི་ལོ་རྒྱུས་སློབ་དཔོན་སྙན་ཐར་ལགས་ཀྱིས་གཟིགས་ཚུལ་ངོ་སྤྲོད་གནང་ཡོད་པ་རེད།
དེ་འདྲའི་གི་གནས་སྟངས་འོག་ནས་ཁོང་ཚོ་ཡར་ཐོན་ཚོགས་པ་ལ་རྒྱལ་ཁབ་ཐོག་ཚོགས་འདུ་སྟངས་ལ་རྒྱ་ནག་གི་ནུས་པ་འབའ་ཞིག་རག་མ་ཐོན་འཇུག་གི་རྣམ་པ་འདི་ཡོང་འདུག་གང་ལ་ཨ་ནི་ད་ལྟ་འདི་ངོ་མ་སྐད་ཆ་མང་པོ་བཤད་ཡོད་དེ་ཡིན་ན་སྐད་ཆ་འདི་གི་སྒང་ནས། དེ་ཡང་ང་ཚོ་ཐེ་ཝན་གྱི་སྐད་ཆ་ཐོག་ནས་ལོག་པ་མིན་ཟེར་ཡོད་ར་ཨང་འདི་ལ་གནས་འཐབ་ཕྱོགས་གཅིག་གྱུར་གྱི་སྒང་ནས་ལས་ཀྱི་ནུས་པ་ཆེན་པོ་འདོན་མཁན་ཟེར་འདི་གི་སྐབས། ང་ཚོས་ཐེ་ཝན་གྱི་གནད་དོན་དེ་རྒྱ་ནག་ནང་ལོགས་ལ་ང་ཚོས་བག་ལེན་འགོག་སྟེ་ཕྱི་ནང་ལོགས་ལ་ཁྱེར་ཏེ་བཤད་ན་དེ་ཅི་རེད་བར་སོགས་རྒྱུ་མཚན་གཅིག་ཆགས་ཀྱི་ཡོད་པའི་ངོས་འཛིན་ཡོད་པ་མིན་འགྲོ་བསམ་བསམ་བློ་དེ་འདྲ་ཅིག་ཡང་ཡོང་གི་རེད། ཨ་ནི་གཞན་པ་ཅིག་དེ་ལྟ་སྟབས་འདི་འདྲའི་གནས་སྟངས་བྱུང་འདུག་གང་ལ

རྒྱུ་མཚན་ཐུག་འགྲོ་གི་རེད་བསམ་གྱི་འདུག་ཨོ་དུམ་སེང། ཞིས་ཅིན་ཕིང་གི་རྩོམ་ཡིག་དེའི་ནང་རྒྱ་ནག་གི་འཐབ་ཕྱོགས་གཅིག་གྱུར་ལས་དོན་ནི་དམར་ཤོག་ཚོགས་པའི་སྤྱིའི་སྲིད་ཇུས་དང་ལམ་ཕྱོགས་གལ་ཆེ་ཞིག་ཡིན་པ་དང་ཧོང་ཀོང་དང་ཐེ་ཝན་མ་ཁོ་བཅས་ཀྱི་མི་སེམས་འགུག་ཐབས་བྱེད་པའི་འཐབ་ཕྱོགས་གཅིག་གྱུར་ནུས་པ་འདོན་སྤེལ་བྱ་རྒྱུ་མ་ཟད། ཐེ་ཝན་ནང་རྒྱལ་གཅེས་རིང་ལུགས་དང་རྒྱ་ནག་གཅིག་གྱུར་གྱི་སྟོབས་ཤུགས་གོང་འཕེལ་དང་རྒྱ་སྐྱེད་གཏོང་རྒྱུ་དང་ཕྱིའི་རྒྱལ་ཁབ་ནང་གི་དམར་ཤོག་ཚོགས་པའི་འཐུས་མིའི་སྐུ་ཚབ་མི་སྣའི་དཔུང་ཁག་མང་དུ་གཏོང་བའི་ལས་དོན་ཐོག་ནས་དམར་ཤོག་ཚོགས་པ་མཉམ་ལས་བྱེད་མཁན་གྱི་དམར་ཤོག་ཚོགས་པའི་ཕྱི་སྡོད་འཐུས་མིའི་མི་སྣ་ཁག་གསོ་སྐྱོང་ལེགས་པོ་ཡོང་བར་འབད་བརྩོན་བྱ་རྒྱུ་ཡིན་པ་བཤད་འདུག། འོད་ཟེར་གྱི་གླེང་སྟེགས་ཞེས་པའི་ལེ་ཚན་ནང་འོད་ཟེར་ལགས་ཀྱི་ཨ་མ་ལགས་ཀྱིས་གསུངས་པའི་སྒེར་གྱི་ལོ་རྒྱུས་ཐོག་ནས་ལོ་རབས་ལྔ་བཅུ་དྲུག་ཅུའི་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ལ་འགྱུར་བ་དང་དམིགས་བསལ་རིག་གནས་གསར་བརྗེའི་སྐབས་བོད་ཀྱི་རྒྱལ་ས་ལྷ་སའི་གནས་སྟངས་དང་བོད་ཀྱི་ཆོས་དང་རིག་གཞུང་ལ་གཏོར་བཤིག་བཏང་བའི་གནས་ཚུལ་ངོ་སྤྲོད་གནང་བའི་རྩོམ་ཡིག་གི་དུམ་བུ་བཅུ་བཞི་པ་འདི་སྒྲོལ་དཀར་ལགས་ཀྱིས་ཕབ་སྒྱུར་གྱིས་སྙན་སྒྲོན་ཞུས་གནང་གི་རེད། འོད་ཟེར་ལགས་ནས་རྒྱ་ཡིག་ཐོག་བྲིས་གནང་བའི་རྩོམ་ཡིག། དེ་དུས་སྟོན་ཀ་ཡིན་པས

རྗེས་སུ་གནས་ཚུལ་ག་རེ་བྱུང་མིན་མ་ཤེས་པར། དབུས་ཀྱི་རིག་གནས་གསར་བརྗེ་ཆེན་མོས་གློ་བུར་དུ་གྱེན་ལོག་ཟེར་བར་རྒྱབ་སྐྱོར་བྱས་པ་དང། དམག་དོན་དོ་དམ་ལྷན་ཁང་ནང་གི་མཉམ་འབྲེལ་བཀོད་འདོམས་ཁང་ཟེར་བའི་མི་ཡོངས་རྫོགས་ཕྱིར་འཐེན་བྱས་ཏེ་གྱེན་ལོག་ཟེར་བའི་མི་བསྐོ་གཞག་བྱས་པ་རེད། སྐབས་དེ་དུས་གྱེན་ལོག་ལ་དམག་ཁུལ་ཁང་གིས་རྒྱབ་སྐྱོར་བྱེད་མཁན་ནི་ཙང་ཡུང་ཡཱ་རེད། གསལ་བཤད་ཞུ་རྒྱུར། དེ་དུས་བོད་ལྗོངས་དམག་ཁུལ་ཁང་གི་དམག་སྤྱི་དང། བོད་ལྗོངས་གསར་བརྗེ་ལྷན་ཁང་གི་འགན་འཛིན་རེད། མཉམ་འབྲེལ་བཀོད་འདོམས་ཁང་ཟེར་བར་ཐོག་མར་དབང་ཆ་ཐོབ་སྐབས། ཐེངས་ཤིག་དམག་དོན་དོ་དམ་ལྷན་ཁང་གིས། མགྲོན་བསུའི་སྣེ་ལེན་མགྲོན་ཁང་དུ་ཙང་ཡུང་ཡཱ་ལ་འཐབ་འཛིང་བཏང་སྐབས། རུས་མིང་ལ་ཡཱང་ཟེར་བའི་མི་མགོ་གཉིས་པ་ཞིག་ཡོད། ཁོ་པ་ནི་བོད་པ་ཡིན་ཞིང། རང་གི་པཱ་ལགས་ནང་བཞིན་དམག་སྡེ་བཅོ་བརྒྱད་པའི་ཁོངས་སུ་མཉམ་ཞུགས་བྱས་ནས་བོད་དུ་འཛུལ་བ་རེད། ཁོ་པ་ཡང་མཉམ་འབྲེལ་བཀོད་འདོམས་ཁང་ཟེར་བའི་ཤོག་ཁག་ནང་ཡོད་པ་དང་ཙང་ཡུང་ཡཱ་ལ་འཐབ་འཛིང་དྲག་པོ་བཏང་པ་དང། ཡང་ཚོགས་ཆེན་མཇུག་སྒྲིལ་བ་དང་ལམ་སེང་འོ་མ་ཁྱེར་ནས་ཙང་ཡུང་ཡཱ་ལ་ལྟ་བར་ཕྱིན་ཡོད། དེར་བརྟེན། རྗེས་ལ་ཁོ་པ་དམག་ཁུལ་ཁང་གི་དམག་སྤྱི་གཞོན་པར་བསྐོ་བཞག་བྱས་པ་རེད། རང་གི་པཱ་ལགས་ནི་མི་དེ་འདྲ་མ་རེད། ཙང་ཡུང་ཡཱ་ལ་འཐབ་འཛིང་བཏང་པའི་སྐབས། ཁོང་ནི་ཙང་ཡུང་ཡཱ་སྡིངས་ཆའི་སྟེང་ཁྲིད་འགྲོ་མཁན་ནང་ནས་གཅིག་རེད། ཡང་དེའི་དབང་གིས། རྗེས་སུ་གྱོང་རག་པ་དང། ཙང་ལ་དབང་ཆ་ཐོབ་པ་དང།
རང་གི་པཱ་ལགས་ལྟ་བུའི་མཉམ་འབྲེལ་བཀོད་འདོམས་ཁང་ཟེར་བའི་མི་སྣ་གཙོ་གྲས་བཀར་ནས་ཕམ་ཉེས་ཕོག་ཡོད། འོད་ཟེར་ལགས་ནས་མུ་མཐུད་ངོ་སྤྲོད་གནང་བར། 他们先是被弄到北京去学习然后就不让在军区呆下去了 ཁོང་ནས་ལུང་འདྲེན་གནང་བར། ཁོ་ཚོ་སྔོན་ལ་པེ་ཅིང་དུ་སློབ་སྦྱོང་ལ་བཏང་བ་དང། དེ་རྗེས་དམག་ཁུལ་ཁང་དུ་མུ་མཐུད་སྡོད་བཅུག་མེད། པེ་ཅིང་དུ་སློབ་སྦྱོང་ལ་བསྐྱོད་དུས་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ལོ་ལ་རེད། དམག་ཁུལ་ཁང་གི་མདའ་དཔོན་གཞོན་པ་ཡན་གྱི་མཉམ་འབྲེལ་བཀོད་འདོམས་ཁང་ཟེར་བའི་ནང་གི་མི་སྣ་གཙོ་བོའི་གྲས་དཔེར་ན། སེམས་ཤུགས་ཧ་ཅང་ཆེ་བ་ཟེར་བ་དང། སེམས་ཤུགས་ཆེ་བ་ཟེར་བ་དེ་ཚོ་ཚང་མ་པེ་ཅིང་དུ་ཁྲིད་ནས་སློབ་སྦྱོང་འཛིན་གྲྭ་གཉེར་བ་དང། ཉིན་ལྟར་ཚགས་པར་ཀློག་ནས་གཏམ་བཤད་བྱེད་བཅུག་སྟེ་བསམ་བློར་བསྒྱུར་བཅོས་གཏོང་དུ་བཅུག་ཡོད། མི་མང་པོ་ངུ་ཤོར་ནས་ང་ཚོས་ནོར་འཁྲུལ་ཤོར་འདུག་བསྐྱར་དུ་ལངས་ཕྱོགས་ཟིན་རྒྱུ་ཡིན་པ་བརྗོད་ཡོད། རང་གི་པཱ་ལགས་དང་ད་དུང་མི་ཁ་ཤས་ཤིག་ནི་རྣམ་འགྱུར་རྩ་བ་ནས་མ་བསྟན་པར། ཉིན་ལྟར་གཉིད་ཁུག་ནས་བསྡད་པ་དང། ཟླ་བ་བརྒྱད་ཕྱིན་པའི་རྗེས། ལྷ་སར་སླེབས་དུས་རྒྱགས་པ་དཀར་པོ་ཆགས་ཡོད། གོ་རྒྱུ་ཆེན་པོ་ཡོད་པ་ཞིག་ནི། ཁོ་ཚོ་ལྷ་ས་ནས་པེ་ཅིང་དུ་བསྐྱོད་པའི་ཉིན་མོ་དེའི་ཞོགས་པ། དམག་སྒར་དང་ས་གནས་ཕན་ཚུན་འབྲེལ་བ་ཡོད་པར་བརྟེན། ཁོ་ཚོ་ཐོན་མཁན་ཡིན་པའི་གནས་ཚུལ་དེ་མཉམ་འབྲེལ་བཀོད་འདོམས་ཁང་ཟེར་བའི་མང་ཚོགས་ཀྱིས་ཤེས་པ་རེད། མཐར། དམག་ཁུལ་ཁང་གི་རྒྱལ་སྒོ་ནས་ལྷ་སའི་ཟམ་པའི་བར་དུ་ཚང་མ་ཁོ་ཚོ་སྐྱེལ་མཁན་གྱི་མི་ཡིན་པ་དང། རྔ་དང་འཁར་རྔ་རྡུང་མཁན་དང་ཆང་སྐྱེལ་མཁན། ཁ་བཏགས་གཡོག་མཁན་འདུག་ལ། ད་དུང་ངུ་མཁན་ཡང་འདུག་པས། ཁོ་ཚོ་འཛིན་བཟུང་བྱས་ནས་བཙོན་ཁང་དུ་ཁྲིད་པ་བཞིན་བྱེད་ཀྱི་འདུག་ངས་རང་གི་གཅུང་མོ་རྒྱབ་ཏུ་འཁུར་ཏེ་ཕྱིན་པ་དང། ཨ་ཅག་ཡེ་ཤེས་ལགས་ཀྱིས་རང་རྒྱབ་ཏུ་འཁུར་ནས་སྐྱེལ་བར་ཕྱིན་པ་ཡིན། ངས་དང་ཐོག་ངུས་མེད། འོན་ཀྱང་ཨ་ཅག་ཡེ་ཤེས་ལགས་ཀྱིས། མི་གཞན་པ་ཚང་མས་ངུ་བཞིན་འདུག་ཁྱེད་རང་གིས་ད་དུང་ངུ་གི་མི་འདུག་འོ་ཙི་ལགས་ཟེར་བརྗོད་བྱུང་བས། དེར་བརྟེན་ང་ཡང་ངུས་པ་ཡིན།

དམག་སྡེ་བཅོ་བརྒྱད་པའི་ཁོངས་སུ་ཞུགས་པ་དང། ལོ་ཉི་ཤུ་ལྷག་ཙམ་ལ་སླེབས་དུས་དམག་ཁུལ་ཁང་གི་འབྲེལ་གཏུག་ཚན་པའི་མཐའ་མཚམས་སྲུང་སྐྱོབ་སྡེ་ཁག་གི་འགན་འཛིན་གཞོན་པ་དང་མདའ་དཔོན་གཞོན་པའི་གོ་གནས་ཡོད་པའི་ལས་བྱེད་རེད། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་བོད་པ་དམག་མིའི་སྐུ་ཚབ་གཅིག་པུའི་ཐོག་ནས་པེ་ཅིང་དུ་མངགས་གཏོང་བྱས་ཏེ་རྒྱལ་སྟོན་དུས་ཆེན་གྱི་མཛད་སྒོར་མཉམ་ཞུགས་བྱས་ཡོད། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་རྒྱ་དཀར་ནག་གི་དམག་འཁྲུག་ཟེར་བའི་སྐབས། བྱས་རྗེས་བཞག་མྱོང་ཡོད་པ་དང། ཁོང་གིས་དཔར་ལེན་བྱས་པའི་འདྲ་པར་ད་དུང་མི་རིགས་རིག་གནས་ཕོ་བྲང་དུ་དཔར་གྱི་འགྲེམས་སྟོན་ནང་ཆེད་མངགས་བསྐུར་ཡོད། སྐབས་དེ་དུས་ང་རང་དབུས་ཀྱི་སྲིད་ཁྲིམས་ལས་བྱེད་སློབ་གྲྭར་ཡོད་པས། འགྲེམས་སྟོན་ལ་ལྟ་བར་བསྐྱོད་མྱོང་ཡོད། འདྲ་པར་ཧ་ཅང་ཆེན་པོ་དེ་འདྲ་བཤུས་འདུག་དོན་དངོས་ཐོག། རེན་རུང་དང་དབྱིན་ཧྥ་ཐང།

འདྲ་པར་འདི་རྣམས་ལེན་དགོས་པའི་རྒྱུ་མཚན་གང་ཡིན་དང། དགོན་པ་གཏོར་བཤིག་བཏང་པ་དང་ལྷ་འདྲེ་གདོན་བགེགས་ཟེར་བར་འཐབ་འཛིང་བཏང་པའི་འདྲ་པར་འདི་ཚོ་གསང་བའི་ངང་མུ་མཐུད་ཉར་ཚགས་བྱེད་དོན་གང་ཡིན། དམིགས་བསལ་གྱི་དམིགས་ཡུལ་གང་ཡོད་མེད་སོགས་རང་གིས་ཡང་ནས་ཡང་དུ་སྐད་ཆ་དྲིས་ཀྱི་འདུག་ངས་ཀྱང་དངོས་གནས་གསལ་པོ་བཤད་ཤེས་མ་སོང། ངས་ཤེས་པ་ནི། ཁོང་གིས་མི་ཚེ་གཅིག་རིང་དམག་ཆས་འཕུད་འདོད་མེད་པས། དེར་བརྟེན། ཁོང་གིས་དམག་ཁུལ་ཁང་ལ་སྙན་ཞུ་ཞིག་བྲིས་ཏེ། རང་ཉིད་ཀྱི་བསམ་ཚུལ་དེ་བཤད་པ་རེད། ཁྲེན་མིང་དབྱི་ནས་འགྲིག་གི་རེད། ཁོང་ནི་རྒྱབ་ཏུ་ཁུག་མ་ཁུར་ནས་ང་ཚོ་དང་མཉམ་དུ་བོད་ལ་འཛུལ་ཡོང་མཁན་གྱི་ཕྲུ་གུ་ཞིག་རེད། ད་ལྟ་ཁོ་རང་ཕ་ཡུལ་ལ་ལོག་འདོད་ཡོད་ན་ལོག་བཅུག་ཅེས་བརྗོད་ཡོད། དེ་ལྟར་དམག་ཁུལ་ཁང་གིས་ཁོང་ཁམས་ཕྱོགས་ཀྱི་དཀར་མཛེས་ཁུལ་དུ་ལོག་རྒྱུར་མོས་མཐུན་བྱུང་བ་རེད། འོན་ཀྱང་རང་གི་པ་ལགས་ཡང་སྡེ་དགེ་ལ་ལོག་འདོད་མེད་པས། ཁོང་གིས་སྡེ་དགེ་དང་ཐག་ཉེ་སའི་རྟ་འུ་ལ་གདམ་ཀ་བྱས་ཏེ། ང་ཚོ་ལོ་བཅུ་གནས་སྡོད་བྱས་པ་རེད། གསན་མཁན་རྣམ་པ་ཚོ། དེ་རིང་གི་ལེ་ཚན་འདི་སྙན་སྒྲོན་མཚམས་འདིར་བཞག་གི་ཡིན། གོང་ཞུས་ཀྱི་ལེ་ཚན་འདི། ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས། གཟིགས་ཚུལ་གང་ཡོད་ན་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། ལེ་ཚན་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས། འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པའི་ཁྱབ་མེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་གནས་མཆོག་རྡོ་རྗེ་གདན་དུ་བཞུགས་མཁན་ཨཅཱརྱ་ངག་དབང་བསྟན་འཛིན་ལགས་སུ་བི་ཧར་གྱི་ཉམ་ཐག་གྲོང་གསེབ་ཁག་ནང་སློབ་གྲྭའི་འཛིན་ཆས་དང་དེ་བཞིན་མལ་ཆས་སོགས་བགོ་འགྲེམས་ཀྱིས་མཐུན་འགྱུར་རོགས་རམ་གནང་བའི་སྐོར་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།

གཡས་གཡོན་གྱི་གྲོང་གསེབ་ཁག་ནང་ད་འཐུང་ཆུ་དང་འདི་འདྲའི་གི་ཕྱག་རོགས་གནང་བའི་འདི་གནས་ཚུལ་འདི་ང་ཚོས་བདུན་ཕྲག་སྔོན་མ་བཏང་ཚར་བ་རེད་ད། ད་ལྟ་གཡས་གཡོན་གྱི་ཡང་སློབ་གྲྭ་ཁག་ལ་དུ་བ་མཐུན་འགྱུར་རོགས་རམ་གནང་པ་དང་ཡང་ཉམ་ཐག་ཚོ་ལ་གོས་དང་ཨ་ནི་མལ་ཆས་གི་སྦྱིན་པ་ཞུས་ནས་མཐུན་འགྱུར་གནང་པའི་གི་དུ་བ་ཨ་ནི་དེ་ནས་མར་རིམ་པ་བྱས་ནས་གསུང་རོགས་གནང་ངག་དབང་བསྟན་འཛིན་ལགས་ཐུགས་རྗེ་གནང།

ཨོ་དེ་ཚོ་ཚང་མ་ངས་རོགས་རམ་བྱས་ཚར་ད་ལྟ་ཡང་རོགས་རམ་བྱེད་བཞིན་པ་ཡིན། ལགས་ལགས་སོ། ཨ་ནི་ངག་དབང་བསྟན་འཛིན་ལགས་ད།
ཅིག་རོབ་རྩིས་བྱས་པ་ཡིན་ན་ལོ་འདིའི་ནང་ལོགས་ལ་མི་མང་ག་ཚོད་མི་མང་དང་སློབ་ཕྲུག་ག་ཚོད་ལ་ད་ཕན་གསོས་པ་ཡིན་ན། ད་མི་མང་ཀམ་པར་ཆིག་སྟོང་ཆིག་བརྒྱ་བོད་དུ་སྐམ་མི་མང་ཆིག་སྟོང་ཆིག་བརྒྱ་ལ་ཡར་འཕེལ་འགྲོ་ཡོང་རེད། དེའི་ནང་ལོགས་ལ་ཡར་འཕེལ་དང་ཕལ་ཆེར་ལོ་དུས་དུས་གམ་ཡིན་པ་བདེན་འདྲ་དེ་ཉམ་ཐག་སྔོན་ལས་གང་ལེགས་ཡར་སྔོན་ཐོག་ལངས་སེམས་ཀྱི་ཉམ་ཐག། དགོས་ངེས་ཅན་དུ་ཚུར་ཡར་ཐག་གམ་ཐག་ཕུལ་ཐུབ་ཡོད་རེད། ལགས་ལགས་སོ། ལོ་ནས་ལོ་བསྟུད་ནས་འདས་པའི་ཟླ་བ་གཉིས་གསུམ་དེ་འདྲའི་གནས་མཆོག་རྡོ་རྗེ་གདན་གྱི་གཡས་གཡོན་ཞུས་ནས་ད་དེ་བི་ཧར་མངའ་སྡེ་ཉམ་ཐག་པའི་མི་མང་ཚོ་ལ། འཐུང་ཆུ་དང་ད་ག་ན་ཤི་མལ་ཆས་གོས་ཨ་ནི། དམིགས་བསལ་ཤེས་ཡོན་གྱི་ཐོག་ལ་བསླབ་གྲྭ་བཙུགས་གནང་པ་དང་ཨ་ནི། སྣ་ཚོགས་མཐུན་འགྱུར་གནང་པས་དེ་འདྲའི་བྱེད་དུས་ག་ནས། ད་གུ་ཁྱོད་དང་ཅ་ལག་གོ་ལ་འགྲོ་གྲོན་ཏོག་ཙམ་དགོས་གི་རེད། ད་ངག་དབང་བསྟན་འཛིན་ལགས་གོང་དུ་རོབ་ཅིག་མར་ངས་བཀའ་འདྲི་མར་ཞུས་པའི་སྒང་ལ་ལྟོས།

སྐབས་སྐབས་བླུགས་ཡོད། བླུགས་དང་མི་མང་པོ་ཞིག་གིས་བལྟས་བྱས་དེ་ནི་ཁྱེད་རང་ལས་ཀ་དེ་སྤུས་དག་པོ་ཞེ་དྲག་རེད་ཤག་བྱས་སུ་ཡོད་ར་ཡོད་སེམས། ས་ཆ་ཁ་ཁ་ཤས་ཤིག་ནི་ཡ་དངུལ་ཁུར་བྱས་ངའི་མིང་ག་བར་ཡོད་ངའོ་ཏིན་ཏུ་ག་བར་ཡོད་ཚེ་ཚོས་ང་ལ་ཞེ་འདོད་དྭངས་བླངས་བྱས་ཞེ་འདོད་ཕུ་མོ་དེ་འདྲ་ཡོང་གི་འདུག། ནོ།

བྱས་པ་ཙམ་མ་ཟད་ས་གནས་བརྙན་འཕྲིན་དང་གསར་ཤོག་ཁག་ནས་དོ་སྣང་དང་གནས་ཚུལ་བཀོད་འདོན་བྱུང་འདུག་ལེ་ཚན་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ཐེངས་འདིའི་ལྷོ་ཨེ་ཤི་ཡའི་ལེ་ཚན་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འཛམ་གླིང་ནང་པའི་སྤྱི་མོས་ཀྱི་དབུ་ཁྲིད་ངོས་འཛིན་ཞུ་རྒྱུ་སོགས ྋགོང་ས་མཆོག་གི་མཚན་གནས་རྗེས་དྲན་དང་འབྲེལ་བའི་དོན་གནད་ཁག་གསུམ་གྱི་ཐོག་ཨེ་ཤི་ཡ་ནང་པའི་ཞི་བདེ་ལྷན་ཚོགས་ཀྱི་ཚོགས་ཆེན་ཐོག་མོས་མཐུན་རྒྱབ་སྐྱོར་ཐོབ་ཡོད་པའི་སྐོར་པདྨ་དངོས་གྲུབ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཐེངས་འདིའི་ལྷོ་ཨེ་ཤི་ཡའི་ལེ་ཚན་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འཛམ་གླིང་ནང་པའི་སྤྱི་མོས་ཀྱི་དབུ་ཁྲིད་ངོས་འཛིན་ཞུ་རྒྱུ་སོགས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་དྲན་དང་འབྲེལ་བའི་དོན་གནད་ཁག་གསུམ་གྱི་ཐོག་ཨེ་ཤི་ཡ་ནང་པའི་ཞི་བདེ་ལྷན་ཚོགས་ཀྱི་ཚོགས་ཆེན་གྱི་ཐོག་མོས་མཐུན་རྒྱབ་སྐྱོར་ཐོབ་ཡོད་པ་སོགས་ཀྱི་གནས་ཚུལ་ཞིག་སྙན་སྒྲོན་ཞུ་ཡི་ཡིན། ཟླ་བ་འདིའི་ཕྱི་ཚེས་བཅུ་བདུན་དང་བཅོ་བརྒྱད་གཉིས་རིང། རྒྱ་གར་རྒྱལ་ས་ལྡི་ལིར་ཨེ་ཤི་ཡ་ནང་པའི་ཞི་བདེ་ལྷན་ཚོགས་ཀྱི་རྒྱལ་ཡོངས་ཚོགས་ཆེན་ཐེངས་བཅུ་གཉིས་པའི་ཐོག་ལྷན་ཚོགས་དེའི་ལས་བསྡོམས་དང་རྩིས་ཁྲ་སྙན་སྒྲོན་ཞུས་ཤིང། སྐབས་དེར་རྒྱུན་ལས་གསར་འདེམས་གནང་བ་མ་ཟད་ད་དུང་རྒྱལ་ཁབ་སོ་སོའི་ལྷན་ཚོགས་དེའི་ཡན་ལག་སྡེ་ཚན་ཁག་སོ་སོའི་ལས་བསྡོམས་སྙན་སྒྲོན་ཞུས་པ་དང་ཆབས་ཅིག། ལྷན་ཚོགས་སོ་སོའི་རེ་འདུན་སྙན་སེང་ཞུས་པའི་ཁོངས་སུ། རྒྱ་གར་རྒྱལ་ཡོངས་བསྟི་གནས་ཁང་ནས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ། འཛམ་གླིང་ནང་པ་སྤྱི་མོས་ཀྱི་དབུ་ཁྲིད་ངོས་འཛིན་ཞུ་རྒྱུ་དང། གོང་ས་མཆོག་གི་སྐུ་ཡི་ཡང་སྲིད་ཐད་རྒྱལ་ཁབ་དང་ཚོགས་སྡེ་གང་རུང་ཞིག་གིས་ཐེ་བྱུས་བྱ་རྒྱུར། ངོས་ལེན་བྱ་ཐབས་མེད་པ་དང་གོང་ས་མཆོག་གི་སྐུའི་འཁྲུངས་སྐར་ཉིན། འཛམ་གླིང་སྙིང་རྗེའི་ཉིན་མོ་སྲུང་བརྩི་ཞུ་རྒྱུའི་རེ་འདུན་བཏོན་པ་ལྟར་ལྷན་ཚོགས་དེའི་ཐོག་ནས་མོས་མཐུན་རྒྱབ་སྐྱོར་ཐོབ་ཡོད་པ་རེད་འདུག་དེའི་སྐོར་ལྷན་ཚོགས་དེའི་ཚོགས་གཞོན་ཟུར་པ་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ། དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་གིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། ད་འདི་ནི་རྒྱ་གར་གྱི། Indian National Centre། ཞེས་བྱ་བ་རེད། དེ་ནས་ནི་དེ་རེ་འདུན་བཏོན་ཡ་དེ་ལ་ཡ། ནི་གོང་ས་མཆོག་ལ་ཡ། ཨ་ནི་འཛམ་གླིང་ནང་པའི

ཨོ་འདི་ལ་ཨ་ནི་དཔེ་གཅིག་གི་ཐང་ལྷན་ཐོག་ཚོགས་ཆེན་གི་ཐོག་ནས་ཨ་ནི་རྒྱབ་སྐྱོར་མོས་མཐུན་གནང་ཡོད་རེད་ཅེས་དང། གཅིག་གི་ང་རང་ཚོ་དང་འབྲེལ་བ་ཡོད་འདུག་པ་དེ་ག་ནི་འདི་འདྲ་རེད་ད་ཅེས་གཞན་པ་ཁོ་རང་ཚོ་གི་རྒྱལ་ཁབ་སོ་སོའི་ནང་ལོགས་ལ་གཅིག་ཕོ་གས་གཅིག་གི་མཐར་གཏུགས་རེད་ཕྱག་ལས་ག་རེ་ག་རེ་བྱས་ཡོད་མེད་ད་དེ་གས་ནི་སྙན་ཐོ་ཕུལ་ནས་ཨ་ནི་དེ་སྙན་ཐོ་ཕུལ་ཡག་རེད་གཙོ་བོ་དེ་འདྲ་ཅིག་རེད། མཁན་ཟུར་རིན་པོ་ཆེ་མཆོག་གིས་གསུངས་ཡག་ལ་ལྷན་ཚོགས་དེའི་བརྗོད་གཞི་གཅིག་ནི་གོ་ལའི་ལྷོ་ཕྱོགས་སམ། དཔལ་འབྱོར་ཞན་པའི་རྒྱལ་ཁབ་ཁག་གི་འབོད་སྒྲའམ་དཔལ་འབྱོར་གྱི་དཀའ་ངལ་སེལ་ཐབས་སུ། འཛམ་གླིང་ནང་དམག་འཐབ་ཞི་རྒྱུ་གནད་འགག་ཆེན་པོ་ཞིག་ཡིན་པའི་དགོངས་ཚུལ་གསུངས་གནང་བྱུང། རྩ་བའི་ད་ལྟ་ཁོ་རང་ཚོའི་བརྗོད་གཞི་དང་ཐ་སྙད་ཅིག་བེད་སྤྱོད་གཏང་ཡ་དེ་ལ་འདི་བཏང་གི་འདུག Voice of Global South ཞེས།

དཔལ་འབྱོར་སྐྱོ་བ་དེ་གས་ཏེ་དཔལ་འབྱོར་ཡར་རྒྱས་འགྲོ་བ་ལ་འཛམ་བུ་གླིང་ནང་ཞི་བདེ་དགོས་ཡ་དེ་གལ་ཆེན་པོ་རེད། ཞི་བདེ་མ་བྱུང་བ་ཡིན་ན་དཔལ་འབྱོར་སྐྱོ་བ་དེ་གས་ཏེ་དཔལ་འབྱོར་ཡར་རྒྱས་འགྲོ་ཡ་དེ་དེའི་གོ་སྐབས་དེ་ཡ་དོ་ཕོག་འགྲོ་གི་ཡོད་རེད། བྱས་ཙང་དེ་འདྲ་ཡིན་པ་ཡིན་དུས་ང་ཚོས་ད་འཛམ་བུ་གླིང་ནང་ལོགས་ལ་གང་འདྲ་དེ་ད་ལྟའི་ཆ་ལ་བྱས་པ་ཡིན་ན་དམག་འཐབ་མང་པོ་ཞིག་འགྲོ་འགྲོ་གི་ཡོད་རེད། དམག་འཐབ་དེ་མཚམས་འཇོག་བྱས་ནས་གང་འདྲ་ཕན་ཚུན་མཐུན་སྒྲིལ་དང་ཞི་བདེ་གོང་འཕེལ་གཏང་དགོས་ཀྱི་ཡོད། ད་འདི་ཁོ་རང་ཚོ་འགྲོ་སྟངས་རབ་གི་འདུག། ད་ཡོང་གི་མེད་འགྲོ་བསམ་བསམ་འགྲོ་ད་ང་རའི་བསམ་ཚུལ་རེད། ད་རེས་ཀྱི་ལྷན་ཚོགས་དེ་དབུ་འབྱེད་མཛད་སྒོའི་སྐུ་མགྲོན་གཙོ་བོ་རྒྱ་གར་གྱི་སྲིད་འཛིན་གཞོན་པ་སྐུ་ཞབས Jagdeep Dhankhar ལགས་དང། རྒྱ་གར་གྱི་ཚན་རིག་ལྷན་ཁང་གི་བློན་ཆེན་སྐུ་ཞབས Kiren Rijiju བཅས་རྣམ་གཉིས་ཀྱིས་གཙོས་པའི་རྒྱ་གར་གཞུང་གི་གནད་ཡོད་མི་སྣ་དང་ནང་པའི་བླ་ཆེན་ཁག་དང། བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་དང། ཀུན་བདེ་གླིང་རིན་པོ་ཆེ་མཆོག་དང་གནས་ཆུང་སྐུ་རྟེན་ལྷན་ཞུགས་གནང་བ་སོགས། ཁྱོན་ལྷན་ཚོགས་དེའི་ནང་རྒྱལ་ཁབ་ཁག་བཅུ་བདུན་གྱི་ནང་པའི་སྐུ་ཚབ་དང། མཁན་སློབ་སོགས་མི་གྲངས་ཉིས་བརྒྱ་བརྒལ་བ་ཞིག་ལྷན་ཞུགས་གནང་ཡོད་ཅིང། དེ་སྔ་རྒྱ་ནག་གཞུང་གི་གནོན་ཤུགས་འོག་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་མཉམ་ཞུགས་གནང་ཐུབ་མེད་པ་དང་མི་འདྲ་བར། ད་ལན་རྒྱ་གར་གྱི་ནང་ལྷན་ཞུགས་གནང་ཐུབ་པ་དེ་ནི་ཡག་པོ་ཞིག་ཡིན་པ་མཁན་ཟུར་རིན་པོ་ཆེ་མཆོག་གིས་གསུངས་གནང་བྱུང། ཨེ་ཤི་ཡའི་ཞི་བདེ་ལྷན་ཚོགས་དེའི་ཚོགས་འདུ་རབ་དང་རིམ་པ་མང་པོ་ཚོགས་ཀྱི་ཡོད་རེད། ཡང་དེས་ན་ཚོགས་འདུ་མང་པོ་ནང་ལོགས་ལ་བོད་གཞུང་གི་སྐུ་ཚབ་ཅིག་ཕུགས་མཉམ་ཞུགས་གནང་ཐུབ་ཀྱི་མི་འདུག

ཨ་ནི་ཨེ་ཤི་ཡའི་ར་ར་ནང་རང་དབང་ལྷན་ཚོགས་ཨེ་ཤི་ཡའི་དེ་འདྲ་ཞིག་ཞི་བདེ་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཚོགས་པ་ཡིན་ན་རེད། ཨ་ནི་དེ་ནས་ད་ག་ནང་བཞིན་ཅིག་ཚོགས་ཆེན་ཚོགས་པ་ཡིན་ན་རེད་རྒྱ་གར་ལ་ག་ཚོད་ཚོགས་པ་ཡིན་ན་དེ་ཡི་ད་ཅིག་གནོན་ཤུགས་སྤྲད་ནས་བཀག་ཡ་གི་དེ་ཅིག་བརྒྱུད་ལམ་དེ་ཡོད་མ་རེད། དེ་འདྲ་ཡིན་པ་ཡིན་དུས་དེ་ཡི་སྐབས་ལ་ཡ་དངོས་གནས་བོད་གཞུང་དང་ཆོས་རིག་ལས་ཁུངས་ཀྱི་སྐུ་ཚབ་ཨ་ནི་དྲུང་ཆེ་མཉམ་ཞུགས་གནང་ཐུབ་ཀྱི་ཡོད་རེད་དེ་ཡག་པོ་རེད་བསམ་དྲན་གྱི་ཡོད། དེ་ཡི་གོ་སྐབས་དེ་ཅིག་ཡང་དམ་འཛིན་གནང་ནས་ཁོང་ལགས་དྲུང་ཆེ་ནས་ད་རེས་མཉམ་ཞུགས་གནང་བ་དེ་ཞེ་དྲག་ཡག་པོ་རེད་བསམ་དྲན་གྱི་ཡོད། ད་ལན་ལྷན་ཚོགས་དེའི་ནང་ལྷན་ཚོགས་ཀྱི་ཚོགས་གཞོན་དང་དྲུང་ཆེ་གཙོས་པའི་རྒྱུན་ལས་ཁག་ཅིག་འདེམས་སྒྲུག་གནང་ཡོད་པ་མ་ཟད། ད་དུང་ལྷན་ཚོགས་དེའི་ཚོགས་མི་འབར་མ་དང་འབྲུག་གཉིས་གསར་ཞུགས་གནང་ཡོད་པ་རེད་འདུག་ལ། དེ་མིན་ལྷན་ཚོགས་དེའི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་སོགས་དང་འབྲེལ་བའི་ཐོག་མོས་མཐུན་རྒྱབ་སྐྱོར་ཐོབ་པ་དེ་ནི་གནད་འགག་ཞིག་དང་དེ་རིམ་པས་ལག་བསྟར་ཐུབ་རྒྱུ་ཡིན་པ་མཁན་ཟུར་བྱང་ཆུབ་ཆོས་ལྡན་ལགས་ཀྱིས་གསུངས་གནང་བྱུང། ཡང་ང་རང་ཚོའི་ངོས་ནས་ཞུས་པ་ཡིན་ན། ཅིག་གིས། བོད་རིགས་དང་བོད་པ་ཚོའི་ངོས་ནས་ཞུས་པ་ཡིན་ན། ཨ་ནི་གོང་ས་མཆོག་ལ་ཨ་དེ་འདྲས་ཅིག་གི་དེ་འདྲ་དེ་འཕྲིན་གཏོང་ཕུལ་ཡ་དེ་དང་ད་ག་ནང་བཞིན་གོང་ས་མཆོག་གི་སྐུ་ཡི་ཡང་སྲིད་ལ་ཡ་ཅིག་གི་ད་རྒྱལ་ཁབ་མིང་སྨོས་ནས་ལབ་ཡ་དེ་ཁག་པོ་བྱེད་ཀྱི་ཡོད་རེད་ད་རྒྱལ་ཁབ་གི་སྲིད་གཞུང་དང་ད་ག་ནང་བཞིན་ཅིག་ཕ་གི་ཚོགས་སྡེ་ཚོགས་པ་སྒེར་སྡེ་སོ་སོ་དང་དེ་ཚོ་གི་ཐེ་བྱུས་བྱས་ན་འགྲིག་གི་མེད་ཟེར་སྤྱི་ཡོངས་ཀྱི་སྐད་ཆ་ཅིག་བཤད་ཡོད་རེད་ད་དེ་རེད་དེ་ནས་གོང་ས་མཆོག་གི་སྐུ་ཡི་འཁྲུངས་སྐར་དེ་ད་ནི་འཛམ་གླིང་སྙིང་རྗེའི་ཉིན་མོ་ལ་ཡ་སྲུང་བརྩི་བྱེད་ཡ་དེ་ཡང་ང་ཚོ་དེ་ཅིག་ཕ་གི་གྲུབ་འབྲས་ཆེན་པོ་ཅིག་རེད་བསམ་དྲན་གྱི་ཡོད། ད་འདི ABCP གི་སྡིངས་ཆ་དེའི་ཐོག་ནས་དུས་གཅིག་གི་ཁ་ཐུག་རེ་ངོས་ལེན་བྱས་ནས་ཁྱབ་བསྒྲགས་བྱས་ཡོང་དུས་ཙམ་པ་ལ་ཨ་ནི་ད་དེ་རིམ་པས་རིམ་པས་ཀྱིས་དུས་གཅིག་ཕ་གི་གོང་ས་མཆོག་གི་སྐུ་ཡི་འཁྲུངས་སྐར་དེ་ག་ལི་ག་ལི་བྱས་ནས་འཛམ་གླིང་སྤྱི་ཡོངས་ལ་ཡང་འཛམ་གླིང་སྙིང་རྗེའི་ཉིན་མོ་ཟེར་སྲུང་བརྩི་བྱེད་ཡ་ཅིག་ཆགས་ཐུབ་ཀྱི་རེད་བསམ་ང་ཚོས་ཡིད་ཆེས་དང་རེ་བ་ཞུ་གི་ཡོད། རྗེས་འདས་འཛམ་གླིང་དམག་ཆེན་གཉིས་པའི་རྗེས་སུ་ཨ་རི་དང་ཨུ་རུ་སུ་སྟོབས་ཆེན་རྒྱལ་ཁབ་གཉིས་ཀྱི་མནའ་འབྲེལ་ཤོག་ཁག་དབར་གྲང་དམག་གི་རྙོག་གླེང་ཆེ་བའི་དུས་སྐབས་སུ་འཛམ་གླིང་ཞི་བདེ་བསྐྲུན་ཆེད་ཨེ་ཤེ་ཡ་ནང་པའི་ལྷན་ཚོགས་ཞེས་པ་ཞིག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ལོར་ནང་ཆོས་རྗེས་འབྲང་བ་སྐྱ་སེར་གཉིས་ནས་མ་བསྐུལ་དྭངས་བླངས་ཀྱིས་གསར་འཛུགས་གནང་བ་ཞིག་ཡིན་པ་དང་ལྷན་ཚོགས་དེའི་ལས་ཁུངས་ཨ་མ་དེ་ནི་སོག་ཡུལ་རྒྱལ་ས་ཨུ་ལན་བཱ་ཏོར་དུ་ཡོད་པའི་སོག་པོ་ནང་པའི་གཙོ་འཛིན་སྐུ་ཞབས་ཁམ་པ་བླ་མ་མཆོག་གིས་དབུ་ཁྲིད་པའི་དགའ་ལྡན་ཐེག་ཆེན་གླིང་དགོན་པར་བཙུགས་གནང་ཡོད་ཅིང་ལྷན་ཚོགས་དེ་ཐོག་མར་གསར་འཛུགས་གནང་མཁན་ཁོངས་སུ་སོག་ཡུལ་དང་རྒྱ་གར།